དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་ཤིང་འབྲུག་བོད་ཟླ་དང་པོའི་ཚེས་བདུན་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་བཅུ་དྲུག་རེས་གཟའ་པ་སངས་ཀྱི་བོད་ནང་གི་སྔ་དྲོའི་རླུང་འཕྲིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་གི་ཡོད། འགོ་འཛུགས་ཞུ་མཁན་ང་ཀུན་བཟང་སྒྲོལ་མ་དང།
ནོར་བུ་བསམ་འཕེལ་ཡིན། དེ་རིང་ང་ཚོའི་ལས་རིམ་འདིའི་ནང་ལ། རྒྱ་ནག་གཞུང་གིས་ཏོག་དབྱིབས་ནད་རིམས་ལ་སྙད་འདོགས་བྱས་ཏེ་བོད་དང་བལ་ཡུལ་གྱི་ས་མཚམས་ཁག་ལ་འགོག་རྐྱེན་འདྲ་མིན་བཟོ་གི་ཡོད་པ་དེའི་རྐྱེན་གྱིས་བོད་མི་ཚོའི་ཐོག་ལ་ཤུགས་རྐྱེན་ཇི་ཡོང་གི་གནས་ཚུལ་དང།
ཨིས་རལ་གྱི་དཔུང་དམག་གིས་གློ་བུར་ཐོལ་རྒྱག་གྷ་ཛའི་ལྷོ་ཕྱོགས་ཀྱི་ནཱ་སིར་སྨན་ཁང་ཐོག་དཔུང་རྒོལ་བྱས་པའི་སྐོར་དང།
འབྲུག་ཡུལ་གྱིས་རྒྱལ་སྤྱིའི་གྲོང་ཁྱེར་ཟེར་བ་ཞིག་གསར་སྐྲུན་བྱེད་རྒྱུའི་འཆར་གཞི་ཡོད་པ་དེ་ཡིས་ཞི་བདེ་ལྡན་པའི་རྒྱལ་ཁབ་འདིའི་ཐོག་ལ་ཤུགས་རྐྱེན་ཇི་ཡོང་གི་གནས་ཚུལ་དང། རྒྱ་གར་མང་ཚོགས་ཀྱིས་སྲིད་དོན་ཚོགས་པར་འོས་བསྡུའི་ལས་འགུལ་ཆེད་ཞལ་འདེབས་སྤྲོད་ཆོག་པའི་ཁྲིམས་གཞི་ཞིག་ཡོད་པ་དེ་ཆེས་མཐོའི་ཁྲིམས་ཁང་གིས་ཕྱིར་འཐེན་བྱས་པའི་སྐོར་སོགས་སྙན་སྒྲོན་ཞུ་རྒྱུ་ཡོད་པས་ཚང་མས་མུ་མཐུད་ནས་གསན་རོགས་གནང། ད་ལྟ་ཐོག་མར་འཛམ་གླིང་གི་གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། འདི་ཚེས་བཅོ་ལྔའི་ཉིན་ཨ་མི་རི་ཀའི་གྲོས་ཚོགས་འོག་མས་རྒྱ་ནག་གཞུང་ལ་ཡུན་རིང་གནས་པའི་བོད་རྒྱའི་དཀའ་རྙོག་འདི་གྲོས་མོལ་གྱི་ལམ་ནས་སེལ་དགོས་པའི་གནོན་ཤུགས་ཆེ་རུ་གཏོང་རྒྱུའི་གྲོས་ཆོད་ཞིག་བཞག་ཡོད་པའི་གནས་ཚུལ་ཐོན་འདུག་དེ་ཡང་ཨ་མི་རི་ཀའི་གྲོས་ཚོགས་འོག་མའི་སྲིད་དོན་ཆབ་སྲིད་ཚོགས་པ་གཉིས་ཐུན་མོང་ཐོག་ནས་འདི་ཚེས་བཅོ་ལྔ་རེས་གཟའ་ཕུར་བུའི་ཉིན་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་ལས་དོན་ཤུགས་ཆེ་རུ་གཏོང་རྒྱུའི་ཁྲིམས་ཡིག་དེ་དངོས་སུ་གཏན་འབེབས་གནང་ཡོད་པ་རེད། ཨ་མི་རི་ཀའི་གྲོས་ཚོགས་འོག་མས་གཏན་འབེབས་གནང་བའི་གོང་ཞུས་བོད་དོན་དཀའ་རྙོག་སེལ་རྒྱུའི་གྲོས་ཆོད་དེ་འཇོག་དགོས་དོན་ནི་རྒྱ་ནག་གཞུང་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚབ་བམ། ཡང་ན་བོད་མི་ཚོས་དམངས་གཙོའི་ལམ་ལུགས་ཐོག་ནས་འོས་འདེམས་བྱུང་བའི་འགོ་ཁྲིད་ཚོའི་དབར་གྲོས་མོལ་སླར་གསོ་ཡོང་རྒྱུར་རྒྱ་ནག་གཞུང་ལ་གནོན་ཤུགས་སྤྲོད་རྒྱུའི་དོན་དུ་དམིགས་པ་ཞིག་ཡིན་འདུག་ཕྱི་ལོ་ཉིས་སྟོང་བཅུ་ལོ་ནས་བཟུང་བོད་རྒྱའི་དཀའ་རྙོག་སེལ་རྒྱུའི་གྲོས་མོལ་མཚམས་འཇོག་བྱུང་བ་ནས་བཟུང་ད་བར་ཕྱོགས་གཉིས་བར་གྲོས་མོལ་གཅིག་ཀྱང་བྱུང་མེད་པ་རེད། གོང་ཞུས་བོད་རྒྱའི་དཀའ་རྙོག་སེལ་ཆེད་ཀྱི་ཁྲིམས་འཆར་དེ་ངོ་སྤྲོད་གནང་མཁན་ཁོངས་སུ་ཨ་མི་རི་ཀའི་མེ་སཱ་ཅུ་སེད་མངའ་སྡེའི་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས Jim McGovern དང Texas མངའ་སྡེའི་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས Michael McCaul གཉིས་ཡིན་འདུག་ཁོང་རྣམ་པ་གཉིས་ཀྱིས་རྒྱ་ནག་གཞུང་གིས་བོད་དེ་གནའ་སྔ་མོ་ནས་བཟུང་རྒྱ་ནག་གི་ཆ་ཤས་ཤིག་ཡིན་ལུགས་ཤོད་ཀྱི་ཡོད་པ་དེར་ཁས་ལེན་གནང་གི་མེད་པ་མ་ཟད་རྒྱ་ནག་གཞུང་གིས་བོད་ཀྱི་རྒྱལ་རབས་ལོ་རྒྱུས་དང་མི་རིགས། བསྟི་གནས་སོགས་ལ་གནས་ཚུལ་འཁྱོག་བཤད་བྱེད་ཀྱི་ཡོད་པའི་ཐད་ལ་ཨ་རིའི་ཕྱི་སྲིད་ལྷན་ཁང་གིས་ཀྱང་ངོས་ལེན་གནང་གི་མེད་པའི་གནས་ཚུལ་ཐོན་འདུག། ཡིན་ཡང་ཡུག་ཀེན་གྱི་སྲིད་འཛིན་བྷ་ལོ་ཏྲི་མེ་ལ་ཛེ་ལན་སི་ཀེ་ཡིས་གཟའ་པ་སངས་ཀྱི་ཉིན་མོ་ཧྥ་རན་སི་གི་ས་སུ་འཚམས་གཟིགས་སུ་ཕེབས་པ་འདིའི་ཐོག་ལ་ཡུག་ཀེན་དང་ཧྥ་རན་སི་ཡུལ་གཉིས་ཀྱི་བདེ་འཇགས་ཀྱི་གྲོས་མཐུན་ཞིག་ལ་མཚན་རྟགས་འགོད་རྒྱུ་ཡིན་པ་རེད། ཧྥ་རན་སི་གི་སྲིད་འཛིན་ཨེ་མ་ནོལ་མེ་ཀོན་གྱི་ལས་ཁུངས་ཀྱིས་གཟའ་ཕུར་བུའི་ཉིན་མོ་གནས་ཚུལ་གསལ་བསྒྲགས་བྱས་དོན་ལྟར་ན་གནང་ཡོད་ཀྱང་གྲོས་མཐུན་དེའི་ནང་དོན་ཞིབ་ཕྲ་ཅིག་ད་ལྟ་གསལ་བསྒྲགས་གནང་མེད་པ་རེད། ཧྥ་རན་སི་གི་སྲིད་འཛིན་ལས་ཁུངས་ཀྱིས་གསུངས་དོན་བྱས་པ་ཡིན་ན་ཡུག་ཀེན་གྱི་སྲིད་འཛིན་ཛེ་ལན་སི་ཀེ་ཡི་གཟིགས་སྐོར་འདི་དུས་རིང་འདི་ལ་ཧྥ་རན་སི་གི་སྲིད་བློན་མེ་ཀོན་གྱིས་ཧྥ་རན་སི་ཡིས་མཐུན་ཕྱོགས་རྒྱལ་ཁབ་གཞན་ཁག་དང་མཉམ་འབྲེལ་གྱི་ཐོག་ནས་ཡུག་ཀེན་དང་དེའི་མི་དམངས་ཚོ་ལ་ཕུགས་རྒྱང་རིང་པོར་རྒྱབ་སྐྱོར་གཡོ་བ་མེད་པ་གནང་རྒྱུའི་ཁས་ལེན་དེ་དག་བསྐྱར་བརྗོད་གནང་གི་ཡོད་པ་རེད། ཡུག་ཀེན་གྱི་སྲིད་འཛིན་ལས་ཁུངས་ཀྱིས་བརྗོད་དོན་བྱས་པ་ཡིན་ན་སྲིད་འཛིན་ཛཱ་ལན་སི་ཀི་ཡིས་ཧྥ་རན་སི་གི་གཟིགས་སྐོར་འདི་དུས་རིང་རྗེས་སུ་འཇར་མི་ནི་ལ་ཕེབས་ཏེ་སྲིད་བློན་ཨོ་ལབ་ཤོལ་ཙི་དང་མཇལ་འཕྲད་གནང་གི་ཡོད་པ་རེད། དེའི་སྔོན་དུ་གཟའ་ཕུར་བུའི་ཉིན་མོ་རྒྱལ་ས་སྦྲག་སིལ་དུ་ནཱ་ཏྲོ་དམག་དོན་ཆིངས་ཡིག་སྒྲིག་འཛུགས་ཀྱི་རྒྱལ་སྲུང་འགོ་འཛིན་ཁག་གི་ཚོགས་འདུ་དེའི་ཐོག་ལ་ཡང་ཨུ་རུ་སུ་ཡིས་ཡུག་ཀེན་གྱི་ཐོག་ལ་བཙན་འཛུལ་དམག་འཐབ་དེ་འགོ་འཛུགས་བྱས་ཏེ་ལོ་གཉིས་ལྷག་ཙམ་སོང་བ་འདིའི་ཐད་ལ་ནཱ་ཏྲོ་སྒྲིག་འཛུགས་ཀྱིས་ཡུག་ཀེན་ལ་རྒྱབ་སྐྱོར་མུ་མཐུད་གནང་ཕྱོགས་ཀྱི་སྐོར་ལ་བཀའ་གྲོས་གནང་ཡོད་པ་རེད། ཨ་མི་རི་ཀའི་སྤྱི་མཐུན་ཚོགས་ཁོངས་ཀྱི་སྲིད་འཛིན་གྱི་འོས་མི་སྲིད་འཛིན་ཟུར་པ Donald Trump གྱིས་གལ་ཏེ་རང་ཉིད་ཨ་མི་རི་ཀའི་སྲིད་འཛིན་ལ་འོས་འདེམས་བྱུང་ཚེ་ནཱ་ཏྲོ་ཅེས་པའི་ནུབ་གླིང་རྒྱ་མཚོ་བྱང་མའི་དམག་དོན་ཆིངས་ཡིག་སྒྲིག་འཛུགས་ཀྱི་ཚོགས་ཁོངས་རྒྱལ་ཁབ་ཀྱི་རྒྱལ་སྲུང་གི་ཆེད་དུ་གདུལ་བྱ་མ་རྒྱག་མཁན་རྣམས་སྲུང་སྐྱོབ་བྱེད་འཆར་མེད་ཅེས་ཚིག་ཐག་ཆོད་པོའི་ཐོག་ནས་གསུང་གི་ཡོད་པ་དང་དེ་བཞིན་ཨ་མི་རི་ཀའི་གྲོས་ཚོགས་ཀྱི་ནང་དུ་ཡང་ཕྱིའི་རྒྱལ་ཁབ་ཁག་གི་དྲག་པོའི་ལས་དོན་གྱི་ཆེད་དུ་འགྲོ་གྲོན་གཏོང་ཕྱོགས་ཐད་ལ་ཐག་གཅོད་མ་བྱུང་བར་དེ་མུར་ལྷག་ཡོད་པ་བཅས་ལ་བལྟས་ཚེ་འཛམ་གླིང་སྟེང་ཨ་མི་རི་ཀས་ཆ་ཤས་བླངས་ཕྱོགས་ཐོག་སྲིད་འཛིན་གྱི་འོས་མི་གཉིས་བར་ཐུགས་བསམ་བཞེས་སྟངས་མི་འདྲ་བ་ཡོད་པ་དང་དེ་བཞིན་འོས་འཕེན་པ་ཚོའི་བར་ལ་ཡང་བསམ་ཚུལ་མི་འདྲ་བ་ཁག་ཡོད་ཅིང། དེ་ཡང་སྲིད་འཛིན་བཱའེ་ཌེན་གྱིས་རྒྱལ་སྤྱི་དང་ལས་དོན་མཉམ་ལས་མང་ཙམ་གནང་རྒྱུའི་ཕྱི་འབྲེལ་སྲིད་ཇུས་འཛིན་གྱི་ཡོད་པ་དང་འོན་ཀྱང་སྲིད་འཛིན་ཟུར་པ Trump གྱིས་གཞན་ལ་དེ་ཙམ་བརྟེན་མི་དགོས་པར་ཨ་མི་རི་ཀ་ཨང་དང་པོ་ཞེས་པའི་བརྗོད་བབ་ཀྱི་སྲིད་ཇུས་འཛིན་གྱི་ཡོད་སྟབས་ཨ་མི་རི་ཀའི་མཐུན་ཕྱོགས་རྒྱལ་ཁབ་རྣམས་བློ་འཚབ་བྱེད་དགོས་པ་ཞིག་ཆགས་ཡོད་པ་རེད། ཡང་ཉེ་ཆར་ཐའེ་ཝན་གྱི་མདུན་ཕྱོགས་མཚོ་ཁར་རྒྱ་ནག་གིས་རྒྱ་ནག་གི་མགྱོགས་འགྲུལ་ཀོ་གྲུ་གཉིས་ཐའེ་ཝན་གྱི་མཚོ་ཁར་མཚོ་ཁ་སྲུང་སྐོར་སྲུང་བའི་གྲུ་གཟིངས་ཀྱི་ཉེ་འཁྲིས་སུ་འབྱོར་ཏེ་བྲོས་ཐབས་བྱེད་པའི་སྐབས་འདི་ལ་རྒྱ་མིའི་ཀོ་གྲུ་དེ་གཉིས་མགོ་རྟིང་ལོག་སྟེ་གྲུ་པ་མི་བཞིའི་ནང་གཉིས་སྲོག་སྐྱོན་བྱུང་ཡོད་པ་རེད། རྒྱ་ནག་གི་ཐའེ་ཝན་གྱི་གནད་དོན་ཐོག་ལ་ལས་ཁུངས་ཀྱིས་ཉེ་ལམ་ཐའེ་ཝན་གྱིས་རྒྱ་ནག་གི་ཐའེ་ཝན་གྱི་གནད་དོན་ཐོག་ལ་ལས་ཁུངས་ཀྱིས། ཉེ་ལམ་ཐའེ་ཝན་གྱིས་རྒྱ་ནག་གི་ཉ་པ་ཚོའི་ཐོག་ལ་གྱོང་རྩུབ་ཆེ་བ་དང་ཉེན་ཚབས་ཆེ་བའི་བྱ་ཐབས་ལག་ལེན་བསྟར་གྱི་ཡོད་པའི་རྐྱེན་གྱིས་མཇུག་འབྲས་སུ་ད་རེས་ཀྱི་རྒྱ་མི་གཉིས་སྲོག་སྐྱོན་བྱུང་བའི་གནས་ཚུལ་དེ་བྱུང་བ་རེད་ཅེས་སྐྱོན་འཛུགས་བྱས་ཡོད་པ་རེད། འོན་ཀྱང་ཐའེ་ཝན་གྱི་རྒྱ་ནག་གི་ཐོག་ལ་སྲིད་བྱུས་འགན་འཛིན་ལྷན་ཁང་གིས་ཐོག་མའི་འདྲི་ཞིབ་བྱེད་དོན་ཁག་ལ་གཞིགས་ན། ད་རེས་ཀྱི་དོན་རྐྱེན་འདིའི་ནང་ལ་ཐའེ་ཝན་གྱི་མཚོ་ཁ་སྐོར་སྲུང་གྲུ་གཟིངས་ཀྱིས་ཁྲིམས་ལུགས་ལྟར་གཞིར་བཟུང་ལས་དོན་བྱས་ཡོད་པ་དང་ཚུལ་མཐུན་མིན་པའི་ལས་ཀ་གང་ཡང་བྱས་མི་འདུག་ཅེས་གསུངས་ཡོད་པ་རེད། ཐའེ་ཝན་གཞུང་གིས་བརྗོད་དོན་བྱས་པ་ན་ཉེ་བའི་ལོ་ཤས་ཀྱི་དུས་རིང་འདི་ལ། རྒྱ་ནག་གི་ཉེ་འཁྲིས་སུ་ཡོད་པའི་ཁིན་མིན་དང་མཱ་ཙུ་གླིང་ཕྲན་དེ་གཉིས་ཐེ་བའི་ཐའེ་ཝན་གྱི་མངའ་ཁོངས་བདག་གཉེར་བྱེད་བཞིན་པའི་གླིང་ཕྲན་དེ་དག་གི་ཐོག་ལ་རྒྱ་ནག་གི་ཉ་འཛིན་གྲུ་གཟིངས་དང་དེ་མིན་གྱི་གྲུ་གཟིངས་ཁག་ཁྲིམས་འགལ་གྱི་ཐོག་ནས་འཛུལ་སྐྱོད་བྱས་ཡོད་པ་རེད།

འག་ཟའི་ནང་གི་སྨན་ཁང་ཆེ་ཤོས་ཤིག་གི་ཐོག་དཔུང་རྒོལ་བྱས་ཡོད་པའི་གནས་ཚུལ་ཞིག་ནོར་བུ་བསམ་འཕེལ་ལགས་ཀྱིས་སྙན་སྒྲོན་གནང་གི་རེད། དེ་རིང་གནས་ཚུལ་ཐོན་གསལ་ལྟར་བྱས་པ་ཡིན་ན་མདང་དགོང་མཚན་གྱི་དུས་སུ་འག་ཟའི་དབུས་ཕྱོགས་གྲོང་ཁྱེར་ཁཱན་ཡུ་ནིས་ཀྱི་ནང་ལ་སྨན་ཁང་ཆེ་ཤོས་དེའི་ཐོག་ལ་ཨི་སི་རལ་གྱི་དཔུང་དམག་གིས་ལྕགས་ཁྲབ་དམག་འཁོར་ཞིག་གཏོར་རྒོལ་དྲག་པོ་བྱས་པའི་ནང་ལ་འཆི་རྨས་ཀྱི་གནས་ཚུལ་རིམ་པ་ཞིག་བྱུང་ཡོད་པ་རེད།

བེད་སྤྱོད་བྱེད་ཀྱི་ཡོད་སྲིད་ཀྱི་རེད་ཅེས་དང་ཧ་མ་སི་ཀྱིས་ཨི་སི་རལ་ལ་སྐྱོན་བརྗོད་དེ་དག་ནི་རྫུན་གཏམ་རེད་ཅེས་བརྗོད་ཡོད་པ་རེད། དེ་བཞིན་ཨི་སི་རལ་གྱི་བརྗོད་དོན་བྱས་པ་ཡིན་ན་སྨན་ཁང་འདིའི་ནང་ལ་དོགས་ཅན་པ་འགའ་ཞིག་དོ་དམ་བྱས་ཡོད་པ་དང་སྨན་ཁང་འདིའི་ཐོག་ལ་དཔུང་རྒོལ་དེ་དག་མུ་མཐུད་བྱེད་བཞིན་པ་རེད། ཨི་སི་རལ་གྱིས་དམག་འཁྲུག་འདི་འགོ་འཛུགས་བྱས་ཏེ་ད་བར་ཟླ་བ་ལྔ་ལྷག་ཙམ་སོང་བའི་དུས་རིང་འདི་ལ་འག་ཟ་ལུང་གཤོངས་ཀྱི་ནང་ལ་སྨན་ཁང་ཁག་གི་ཐོག་ལ་དྲག་རྒོལ་རྒྱུན་མཐུད་བྱས་པའི་རྐྱེན་གྱིས་འག་ཟའི་ནང་གི་འཕྲོད་བསྟེན་སྨན་བཅོས་ཀྱི་ལྟེ་གནས་དེ་དག་གི་ཐོག་ལ་ཨིསི་རཱཨེལ་གྱི་འབར་མདེལ་གྱི་གཏོར་རྒོལ་བྱེད་བཞིན་པའི་ཉེན་ཁ་འདི་དག་ནི་བྲོས་བྱོལ་དུ་ཡོང་པའི་པཱ་ལེ་སི་ཏིན་གྱི་མི་མང་སྟོང་ཕྲག་མང་པོ་ཞིག་ཉེན་གཡོལ་སྐྱབས་བཅོལ་དུ་གནས་ཡུལ་ཞིག་ཏུ་གྱུར་ཡོད་པ་རེད། ཉེ་ཆར་ཨིསི་རཱཨེལ་གྱི་དཔུང་དམག་གི་མགྲིན་ཚབ་པས་འག་ཟའི་ནང་ལ་སྨན་ཁང་དེ་དག་གི་ཉེ་འཁོར་དུ་ས་འོག་ཏུ་ཕུག་ལམ་གྱི་དྲ་བ་ཞིག་རྙེད་སོན་བྱུང་བ་དེ་དག་ནི་ཧ་མཱ་སི་ཀྱི་དྲག་དམག་གིས་དྲག་པོའི་ལས་འགུལ་སྤེལ་ཡུལ་ཞིག་ཡིན་ལུགས་བརྗོད་ཡོད་ཀྱང་གསར་འགོད་པ་དང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་སྒྲིག་འཛུགས་ཁག་གིས་སྨན་ཁང་དེ་དག་ཧ་མཱ་སི་དྲག་འཐབ་པའི་གབ་ཡུལ་ལམ་ཡང་ན་ཨིསི་རཱཨེལ་ལ་ཕར་རྒོལ་དྲག་པོའི་ལས་འགུལ་བཀོད་འདོམས་ཀྱི་རྟེན་གཞིར་གྱུར་ཡོད་པའི་ཁུངས་སྐྱེལ་ར་སྤྲོད་ཀྱི་གནས་ཚུལ་གང་ཡང་ཤེས་རྟོགས་བྱུང་མེད་པ་རེད། ཨིསི་རཱཨེལ་གྱིས་ད་རེས་འག་ཟའི་ལྷོ་ཕྱོགས་རཱ་ཧྥ་མངའ་ཁུལ་གྱི་ནང་ལ་ས་ཐོག་དྲག་རྒོལ་བྱེད་རྒྱུའི་འཆར་གཞི་འདི་ལ་རྒྱལ་སྤྱིའི་སྲིད་གཞུང་ཁག་གིས་སྐྱོན་བརྗོད་ཤུགས་ཆེ་བྱས་པའི་རྗེས་སུ་ད་རེས་ཨིསི་རཱཨེལ་གྱི་དཔུང་དམག་གིས་ནཱ་སེར་སྨན་ཁང་འདིའི་ཐོག་ལ་དྲག་རྒོལ་འདི་བྱས་ཡོད་པ་དང།

མུ་མཐུད་ནས་སྤེལ་རྒྱུ་ཡིན་ཞེས་གསུངས་ཡོད་ཀྱང། དམག་འཁྲུག་གི་དཀྱིལ་དུ་ཚུད་པའི་ཞི་བའི་མི་སེར་དེ་དག་བདེ་འཇགས་ཀྱི་ས་ཁུལ་གཞན་གང་དུ་འགྲོ་དགོས་མིན་གྱི་ཐད་ལ་གསལ་བཤད་མེད་པ་དང། དེ་བཞིན་པཱ་ལེ་སི་ཏིན་གྱི་མི་དམངས་ས་ཡ་བརྒལ་བ་ཞིག་ལྷོ་ཕྱོགས་གྲོང་ཁྱེར་འདིའི་ནང་ལ་ཉེན་གཡོལ་སྐྱབས་བཅོལ་དུ་གནས་མུས་ཡོད་པ་རེད། དེའི་བར་ན་གཟའ་འཁོར་འདིའི་ནང་ལ་ཨི་ཇིབ་ཀྱི་རྒྱལ་ས་ཁཱའི་རོའི་ནང་ལ་ཨི་ཇིབ་དང་ཁ་ཐར་དེ་བཞིན་ཨ་མི་རི་ཀ་བཅས་ཀྱིས་ཧ་མ་སི་གི་བཙན་ཁྲིད་འོག་ཡོད་མུས་ཡིན་པའི་ཨི་སི་རལ་གྱི་མི་སེར་དེ་དག་གློད་གྲོལ་དང་མེ་འཕེན་མཚམས་འཇོག་གི་གྲོས་མཐུན་གསར་པ་ཞིག་གི་ཐོག་ལ་ཕྱི་འབྲེལ་གྲོས་མོལ་མུ་མཐུད་བྱས་ཡོད་ཀྱང་ད་ལྟ་བར་དུ་དོན་ཕན་གྱི་གྲུབ་འབྲས་མ་བྱུང་བར་ལྷག་ཡོད་པ་རེད། གནས་ཚུལ་དེ་ཕབ་བསྒྱུར་དང་སྙན་སྒྲོན་ཞུ་མཁན་ནོར་བུ་བསམ་འཕེལ་ཡིན། འོ་ལགས་ཐུགས་རྗེ་གནང་ནོར་བུ་བསམ་འཕེལ་ལགས་ད་ད་ལྟ་ཁྱེད་རང་གིས་གོང་དུ་གསུངས་པའི་གནས་ཚུལ་དང་འབྲེལ་བའི་ཐོག་ནས་བཀའ་འདྲི་ཞུ་ཡ་ལ་ཡ་ད། ཨི་སི་རལ་དང་ཧ་མ་སི་གཉིས་བར་ལ་ཡ་ད། འཐབ་འཁྲུག་བརྒྱབ་ནས་ད་ཧ་ལམ་ཟླ་བ་ལྔ་ཙམ་འགྲོ་གི་ཡོད་རེད། ད་ད་རེས་གནས་ཚུལ་གསར་ཤོས་ར་འདི་ག་རེ་ཐོན་འདུག་ཨེ། ལགས་རེད། ཀུན་བཟང་ལགས་ད་ལྟ་ངས་དེ་སྒྲོན་ལ་འདྲི་ཞུ་ཡ་དེ། གནས་ཚུལ་འདི་ད་གང་ཅིག་རྒྱབ་ལྗོངས་ནས་འགོ་བཙུགས་པ་ཡིན་ན། ཨི་ཟི་རལ་གྱི་ས་ཐོག་ལ་ཡ་ད་ཧ་མཱས་ཀྱི་སྒྲིག་འཛུགས་འདི་གི་དྲག་རྒོལ་འདི་གློ་བུར་དུ་བྱས་ཏེ་སྔ་ལོའི་ཕྱི་ཟླ་བཅུ་པའི་ཚེས་བདུན་གྱི་ཉིན་མོ་བྱས་པའི་རྐྱེན་གྱིས། ད་ཨི་ཟི་རལ་གྱིས་དེ་ལ་ཡ་ལན་དུ་གྷ་ཟའི་ནང་ལ་ཡ་ཕར་རྒོལ་འདི་འགོ་འཛུགས་བྱས་ནས་ད་ད་ལྟ་རང་གསུངས་པ་ནང་བཞིན་ཟླ་བ་ལྔ་ལྷག་ཙམ་འགྲོ་གི་ཡོད་རེད། འདིའི་དུས་རིམ་འདི་ལ་ཐོག་མར་ཨི་སི་རལ་གྱིས་ད་ཕར་ཡ་ལན་དུ་ས་ཐོག་ནས་མར་དམག་རྒོལ་བྱེད་ཀྱི་ཡིན་ཟེར་ཁྲལ་སེ་ར་བྱས་པ་གཞིར་བཟུང། ཨ་ནི་བྱང་ཕྱོགས་ལ་ཡོད་པའི་གི་པལ་ལིས་གྷ་ཟའི་གི་བྱང་ཕྱོགས་ཡོད་པའི་མི་དམངས་དེ་གི་ཚང་མ་མར་ལྷོ་ཕྱོགས་ལ་ཡ་འགྲོ་གི་ཡོད་དེ་བྱང་ཕྱོགས་ལ་ཡ་གཏོར་རྒོལ་དྲག་པོ་བྱས་པ་རེད་པ། ད་དེ་ནས་ད་བྱང་ཕྱོགས་ལ་ཡ་གཏོར་རྒོལ་ཚད་མེད་བྱས་རྗེས་ད་གང་ཅིག་བྱང་གྷ་ཟའི་གི་བྱང་ཕྱོགས་མངའ་ཁུལ་དེ་ཡོངས་རྫོགས་ཕར་གཏོར་བཤིག་བཏང་པ་སོར་བཞི་གང་ཆེ། དེའི་གནས་ཚུལ་དེ་གི་ཚབས་ཆེན་པོ་བྱུང་ཚར་བའི་རྗེས་ལ་ཉེ་ཆར་ད་ད་གཟའ་འཁོར་སྔོན་མའི་ནང་རེད།

གནོད་འཚེ་མ་ཡོང་པའི་ཆེད་དུ་ཐོག་མ་ནས་འཆར་གཞི་ཡོད་ཅེས་བཤད་པ་ནང་བཞིན་གྱི་ཨནི་དེའི་ནང་ལ་ཞི་བའི་མི་སེར་གྱི་ཉེན་གཡོལ་བྱས་རྗེས་ཨིས་ར་ཨེལ་གྱིས་ཁོ་རང་ཚོས་བརྗོད་དོན་བྱས་པ་ཡིན་ན་ཨནི། སྨན་ཁང་འདིའི་ནང་ལ་ཡང་ཨནི། ཧ་མཱ་སི་གྱི་སྒྲིག་འཛུགས་ཁོ་ཚོའི་གི་ཨནི་ལྟེ་བའི་རྟེན་གཞི་གསར་འཛུགས་བྱས་སྨན་ཁང་དེ་བེད་སྤྱོད་བྱེད་ཀྱི་ཡོད་རེད་དེ་མ་ཚད་ཧ་མཱ་སི་གྱིས་བཙན་ཁྲིད་བྱས་པའི་ཨིས་ར་ཨེལ་གྱི་མི་སེར་ཁ་ཤས་དེའི་ནང་ལ་ཡོད་སྲིད་པའི་ཁོ་རང་ཚོས་གསང་བའི་གནས་ཚུལ་འབྱོར་བ་དེ་འདྲས་བྱས་པའི་རྐྱེན་གྱིས་ད་རེས

འགྲུལ་བཞུད་སོགས་ཀྱི་དཀའ་ངལ་ཆེན་པོ་འཕྲད་ཀྱི་ཡོད་པའི་སྐོར་ལ་རྣམ་རྒྱལ་ཤཱསྟྲི་ལགས་ཀྱིས་གནས་ཚུལ་ཕྱོགས་སྒྲིག་གནང་བ་གསན་རོགས་གནང། བོད་གནས་བསྐྱར་ཞིབ་པས་གནས་ཚུལ་སྤེལ་བར་གཞིགས་ན། འཛམ་གླིང་ཁྱོན་ཡོངས་ནང། ཏོག་དབྱིབས་ནད་ཡམས་མཇུག་སྒྲིལ་ནས་འགྲོ་འོང་སོགས་སྔར་རྒྱུན་བརྒྱུད་བྱེད་ཀྱི་ཡོད་ན་ཡང། བལ་བོད་ས་མཚམས་སུ། རྒྱ་ནག་གཞུང་གིས་ཏོག་དབྱིབས་ནད་ཡམས་ལ་ཁག་དཀྲི་བྱས་ནས། ས་ཁུལ་དེའི་ནང། ནང་མི་སྤུན་གཉེན་སོགས་ཐུག་འཕྲད་བྱེད་རྒྱུར་བཀག་འགོག་བྱེད་ཀྱི་ཡོད་པའི་གནས་ཚུལ་སྤེལ་འདུག་པ་དང། ཡང་ཀ་ཐི་མན་ཌུ་པོས་ཞེས་པའི་བལ་ཡུལ་གྱི་ཉིན་རེའི་གསར་ཤོག་གི་གནས་ཚུལ་སྤེལ་བར་གཞིགས་ན། རྒྱ་ནག་གཞུང་གིས་བལ་བོད་ས་མཚམས་བཀག་འགོག་བྱས་ཏེ། ས་གནས་ཀྱི་ཚོང་པ་ཚོར་དཀའ་ངལ་ཆེན་པོ་འཕྲད་ཀྱི་ཡོད་པའི་གནས་ཚུལ་སྤེལ་འདུག་གསར་ཤོག་དེས་གནས་ཚུལ་བཀོད་དོན་ལ། བོད་ནང་ཡོད་པའི་རྒྱ་ནག་གི་ལས་བྱེད་ཚོས་བལ་བོད་ས་མཚམས་སྒོ་འབྱེད་རྒྱུར་རྒྱ་ནག་དབུས་གཞུང་གི་བཀའ་འཁྲོལ་དགོས་ཀྱི་ཡོད་ཅེས་བཤད་པ་དང། ད་བར་ས་མཚམས་སྒོ་འབྱེད་རྒྱུར་ལམ་སྟོན་འབྱོར་མ་བྱུང་ཞེས་འགྲེལ་བརྗོད་བྱས། ཕྱི་ལོ་ཉིས་སྟོང་ཉི་ཤུ་ནས་བཟུང། ཏབ་ལེ་ཇུང་རྫོང་གི་བལ་བོད་ས་མཚམས། ཏི་ཏཱ་ལ་གངས་ཅན་ཡངས་ཞེས་པ། སྒོ་བརྒྱབ་འདུག་པ་དང་ས་མཚམས་བཀག་པ་ལ་བརྟེན་ནས། ཏབ་ལེ་ཇུང་གི་ས་ཁུལ་མི་མང་ཚོས་བོད་ནང་ཡོད་པའི་རང་གི་ནང་མི་ཉེ་འབྲེལ་སོགས་ཐུག་འཕྲད་བྱེད་ཐུབ་ཀྱི་ཡོད་མ་རེད་ཅེས་བཀོད་འདུག་ས་མཚམས་ས་ཁུལ་དེ་ནི་བོད་ཀྱི་ས་ཁུལ་གཏིང་སྐྱེས་ནས་རྒྱང་ཚད་ཀི་ལོ་མི་ཊར་སུམ་ཅུ་སོ་ལྔ་ཙམ་གྱི་མཚམས་སུ་ཡོད་པ་དང། གསར་ཤོག་དེས་མུ་མཐུད་གནས་ཚུལ་བཀོད་དོན་ལ། བོད་ཀྱི་ས་ཁུལ་གཏིང་སྐྱེས་ནི་བལ་ཡུལ་གྱི་ས་མཚམས་དེ་དང་ཉེ་འབྲེལ་ཡིན་པ་དང། རྒྱུན་དུ་བལ་བོད་ས་མཚམས་བརྒལ་ནས་ས་ཁུལ་དེ་ཡི་ཚོང་ལས་ཙག་ཙིག་བྱེད་མཁན་ཚོང་པ་ཚོས་རྒྱུན་གཏན་གྱི་ཚོང་ལས་བྱེད་ཀྱི་ཡོད་པ་དང། ད་ཆ་ས་མཚམས་བཀག་པ་དེ་ཡིས་ཚོང་ལས་བྱེད་ཐུབ་ཀྱི་ཡོད་མ་རེད་ཅེས་འགྲེལ་བརྗོད་བྱས་ཤག་བལ་ཡུལ་གྱི་ས་མཚམས་ས་ཁུལ་ཨོ་ལང་ཆུང་གོ་ལར་གནས་སྡོད་བྱེད་མཁན་བསྟན་པའི་ཆུང་མ་དཔལ་ལྡན་ཤར་པས་གསར་འགོད་པ་ཚོར་བརྗོད་དོན་ལ། བལ་བོད་ས་མཚམས་བཀག་པ་དེ་ཡིས། བོད་ནང་ཡོད་པའི་ཁོང་གི་ནང་མི་སྤུན་ཉེ་ཚོ་རྒྱུན་རིང་ནས་ཐུག་འཕྲད་བྱེད་ཐུབ་མ་སོང་ཞེས་བཤད་འདུག་པ་དང། རྒྱུན་དུ་བསྟན་པ་དང་བུ་ཆུང་གཉིས་བོད་ལ་ཡང་ནས་ཡང་དུ་བསྐྱོད་དེ་ཚོང་ལས་ཙག་ཙིག་རིགས་བྱེད་ཀྱི་ཡོད་པ་དང། བོད་ནས་གཡག་ལ་དངོས་ཟོག་བཀལ་ཏེ་བལ་ཡུལ་ནང་ཚོང་ལས་བྱེད་ཀྱི་ཡོད་པ་རེད། བུ་ཆུང་གིས་གསར་འགོད་པ་ཚོར་བརྗོད་དོན་ལ་ས་མཚམས་བཀག་གི་རེད་བསམ་པ་བསམ་ཡུལ་ལ་མེད་ཅིང་ད་ཆ་ས་མཚམས་བཀག་པ་དེ་ཡིས་ནང་མི་སྤུན་ཉེ་སོགས་ཐུག་འཕྲད་བྱེད་ཐུབ་ཀྱི་མི་འདུག་ཅེས་བཤད་འདུག Kathmandu Post གསར་ཤོག་གིས་གནས་ཚུལ་བཀོད་པར་གཞིགས་ན། རྒྱ་ནག་གི་ཉེན་རྟོག་པ་ཚོས་བལ་བོད་ས་མཚམས་སུ། ཕྱི་ནས་ཁ་པར་གྱི་སྒྲ་བསྡུ་ལེན་བྱེད་ཐུབ་པའི་འཕྲུལ་ཆས་བཙུགས་ཡོད་ན་ཡང། འཕྲུལ་ཆས་དེ་ཡིས་བལ་ཡུལ་ཕྱོགས་ནས་གནས་ཚུལ་བསྡུ་ལེན་བྱེད་ཀྱི་ཡོད་མ་རེད་ཅེས་འགྲེལ་བརྗོད་བྱས་ཤག། ཡང་ཨོ་ལང་ཆུང་གོ་ལར་གཏན་སྡོད་བྱེད་མཁན་ཚེ་རིང་སྐྱིད་པས་བརྗོད་དོན་ལ། རང་གི་ཕ་མ་བོད་ནང་ཡོད་པ་ཚོ་ཐུག་འཕྲད་བྱེད་འདོད་ཆེན་པོ་ཡོད་པ་དང་ཁོང་ཚོར་རོགས་པ་ཡང་བྱེད་འདོད་ཆེན་པོ་ཡོད་ན་ཡང། རྒྱ་ནག་གཞུང་གིས་ས་མཚམས་བཀག་པ་དེ་ཡིས་ཐབས་ཤེས་གང་ཡང་མི་འདུག་ཅེས་འགྲེལ་བརྗོད་བྱས་ཤག་ཕག་ཏང་ལུང་གྲོང་གསེབ་འཛིན་སྐྱོང་གི་གྲོང་སྡེ་བདུན་པའི་འགོ་པ་ཚེ་བརྟན་ཤར་པ་བླ་མས་གསར་འགོད་པར་བརྗོད་དོན་ལ། ཨོ་ལང་ཆུང་གོ་ལ་དང་ཡང་མ་གཉིས་ཀྱི་ནང་བོད་རིགས་བུ་མོ་བཅོ་བརྒྱད་ཀྱིས་བལ་པོ་དང་ཆང་ས་བརྒྱབ་ནས་ཁྱིམ་ཚང་སྐྱོང་གི་ཡོད་པ་དང། བལ་ཡུལ་གྱི་ལས་བྱེད་པ་ཚོས་ས་མཚམས་སྒོ་ཕྱེ་རྒྱུར་ཐབས་ཤེས་གང་ཡོད་བྱས་ཡོད་ན་ཡང་ད་བར་གྲུབ་འབྲས་གང་ཡང་སོན་མ་བྱུང་ཞེས་བཤད་འདུག་པ་དང། ཡང་ཁོང་གིས་མུ་མཐུད་བརྗོད་དོན་ལ། སྤྱི་ཟླ་དགུ་པའི་ནང་གཏིང་སྐྱེས་རྫོང་གི་འགོ་པ་ཚོར་ཁ་པར་བཏང་ནས་ས་མཚམས་སྒོ་ཕྱེ་དགོས་ཞེས་བཤད་སྐབས། རྒྱ་ནག་གི་ལས་བྱེད་པ་ཚོས་གང་མགྱོགས་ས་མཚམས་སྒོ་ཕྱེ་གི་ཡིན་ཞེས་བཤད་འདུག་པ་དང། དེ་ལ་བརྟེན་ནས། ཏབ་ལེ་ཇུང་གི་འགོ་པ། Devi། Chemjong གིས་ས་མཚམས་ས་ཁུལ་དུ་གནས་སྡོད་བྱེད་མཁན་ཚོར་ས་མཚམས་ངོ་སྤྲོད་ལག་འཁྱེར་ཡང་བགོ་འགྲེམས་བྱས་པ་རེད་ཅེས་འགྲེལ་བརྗོད་བྱས་ཤག Kathmandu Post གསར་ཤོག་གིས་བརྗོད་དོན་ལ། ས་མཚམས་བཀག་པ་དེ་ཡིས་ས་ཁུལ་དེའི་ཚོང་ལས་དང་སྒོ་ཕྱུགས་སེམས་ཅན་གསོ་སྐྱོང་ལ་ཧ་ཅང་གནོད་སྐྱོན་ཆེན་པོ་བྱས་ཡོད་པ་དང། བལ་བོད་ས་མཚམས་སུ་གནས་སྡོད་བྱེད་མཁན་མི་མང་ཚོས་ཉིན་རེའི་ཟས་གོས་གནས་མལ་སོགས་བོད་ལ་ཧ་ཅང་ཤུགས་ཆེར་བརྟེན་དགོས་ཀྱི་ཡོད་པ་དང། ས་གནས་དེ་དག་བལ་ཡུལ་གྱི་རྒྱལ་ཐང་དང་ལམ་ཁ་སོགས་ད་ལྟ་ཡང་མཐུད་ཐུབ་མེད་པ་རེད་ཅེས་འགྲེལ་བརྗོད་བྱས་བཞག་དེ་བཞིན་ས་ཁུལ་དེ་ནས་ཐོན་པའི་སྨན་རྩྭ་དང་དུད་འགྲོ་སེམས་ཅན་ལ་དགོས་མཁོ་ཡོད་པའི་དངོས་ཟོག་བོད་ནང་ཚོང་འདྲེན་བྱེད་ཀྱི་ཡོད་རེད་ཅེས་འགྲེལ་བརྗོད་བྱས་འདུག། བྷི་ཨོ་ཨེ་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། རྒྱ་གར་ནང་རིང་མིན་སྤྱི་ཟླ་བཞི་པའི་ནང་སྤྱི་ཡོངས་འོས་བསྡུ་ཆེན་མོ་བྱེད་ཀྱི་ཡོད་པའི་སྐབས་འདིར་མི་མང་ཚོས་སྲིད་དོན་ཚོགས་པར་འོས་བསྡུའི་ལས་འགུལ་ཆེད་དུ་ཞལ་འདེབས་ཀྱི་དངུལ་འཛིན་སྤྲོད་ཆོག་པའི་ཁྲིམས་གཞི་ཞིག་ཡོད་པ་དེ་ཡུལ་དེའི་ཆེས་མཐོའི་ཁྲིམས་ཁང་གིས་ཕྱིར་འཐེན་གནང་བའི་གནས་ཚུལ་ཞིག་ཕུན་ཚོགས་ཚེ་རིང་ལགས་ཀྱིས་སྙན་སྒྲོན་གནང་གི་རེད། རྒྱ་གར་གྱི་མི་སྒེར་པ་དང་བཟོ་ཚོང་ཁང་ཚོས། ཡུལ་དེའི་སྲིད་དོན་ཚོགས་པ་ཚོར་དངུལ་འཛིན་གྱི་བརྒྱུད་ནས་མ་དངུལ་ཞལ་འདེབས་སྤྲོད་སྲོལ་ཡོད་པ་དེ་ཡུལ་དེའི་ཆེས་མཐོའི་ཁྲིམས་ཁང་གིས་ཁྲིམས་འགལ་ཡིན་ལུགས་གསུངས་ཏེ་ཞལ་འདེབས་སྤྲོད་སྲོལ་དེ་ཕྱིར་འཐེན་གནང་ཡོད་པ་དང། ཆེས་མཐོའི་ཁྲིམས་ཁང་གིས་གནང་པའི་ཐག་གཅོད་དེས་ཕྱི་ལོ་ཉིས་སྟོང་བཅུ་བདུན་གྱི་ལོ་ནས་བཟུང་འགོ་འཛུགས་བྱས་པའི་ཁྲིམས་གཞི་དེའི་བརྒྱུད་ནས་ཁེ་ཕན་ཆེ་ཤོས་རག་མཁན། སྲིད་བློན Narendra Modi མཆོག་གིས་དབུ་ཁྲིད་པའི་ཡུལ་དེའི་གཞུང་འཛིན་རྒྱ་གར་གྱི་མི་དམངས་ཚོགས་པ BJP ལ་གྱོང་གུན་ཆེན་པོ་ཡོང་གཞི་ཞིག་ཆགས་ཡོད་འདུག་འོས་བསྡུའི་དངུལ་འཛིན་དེས་སྲིད་དོན་ཚོགས་པ་གང་ཞིག་ལ་མ་དངུལ་གྱི་རོགས་རམ་སུས་སྤྲད་ཡོད་པ་རྒྱ་ཆེའི་མང་ཚོགས་ཀྱིས་ཤེས་རྟོགས་བྱ་རྒྱུར་འགོག་རྐྱེན་བཟོ་གི་ཡོད་པས་དངུལ་འཛིན་དེའི་བརྒྱུད་ནས་ཞལ་འདེབས་སྤྲོད་པའི་ཁྲིམས་གཞི་དེར་ཡུལ་དེའི་ཕྱོགས་འགལ་ཚོགས་པ་དང་དེ་ག་ནང་བཞིན་སྤྱི་ཚོགས་ཀྱི་བདེ་དོན་ཚོགས་པ་ཞིག་གིས་ངོ་རྒོལ་བྱས་ཏེ་ཡུལ་དེའི་ཆེས་མཐོའི་ཁྲིམས་ཁང་གི་ནང་ལ་ཞུ་གཏུག་བྱས་ཡོད་འདུག། ཁྲིམས་སྲོལ་དེའི་འོག་ལ་ཡུལ་མི་སྒེར་པའམ་བཟོ་ཚོང་ཁང་ཞིག་གིས་ཡུལ་དེའི་དབུས་དངུལ་ཁང་ཆེན་མོ State Bank of India ནས་དོ་བདག་སོ་སོའི་མིང་མེད་པའི་དངུལ་འཛིན་ཉོས་ཏེ་སྲིད་དོན་ཚོགས་པར་ཞལ་འདེབས་སྤྲོད་ཆོག་གི་ཡོད་པ་དང། གཞུང་འབྲེལ་མིན་པའི་རྒྱ་གར་གྱི་མང་གཙོའི་བཅོས་སྒྱུར་ཚོགས་པ ADR གྱིས་བཤད་ཡ་བྱས་པ་ཡིན་ན་མི་སྒེར་པ་དང་བཟོ་ཚོང་ཁང་ཚོས་ཉེ་ལམ་སྤྱི་ཟླ་བཅུ་གཅིག་ནས་བཟུང་སྟེ་རྒྱ་གར་གྱི་སྒོ་མོ་རུ་པི་ཐེར་འབུམ་བརྒྱ་དང་དྲུག་ཅུ་རེ་ལྔ་གནས་པའི་དངུལ་འཛིན་ཉོས་ཏེ་སྲིད་དོན་ཚོགས་པ་ཚོར་སྤྲད་ཡོད་པ་དང། ཆེས་མཐོའི་ཁྲིམས་ཁང་གི་སྤྱི་ཁྱབ་ཁྲིམས་དཔོན་སྐུ་ཞབས DY Chandrachud ཀྱིས་དབུ་ཁྲིད་པའི་ཆེས་མཐོའི་ཁྲིམས་ཁང་གི་ཁྲིམས་དཔོན་ལྔས་ཁེ་ས་དེ་འདྲའི་དངུལ་འཛིན་གྱི་བརྒྱུད་ནས་ཞལ་འདེབས་སྤྲོད་རྒྱུ་དེ་ཁྲིམས་འགལ་ཡིན་པ་དང་དངུལ་འཛིན་གྱི་ཞལ་འདེབས་དེ་འདྲའི་བརྒྱུད་ནས་མི་མང་དང་བཟོ་ཚོང་ཁང་ཚོས་རྒྱ་གར་གྱི་སྲིད་བྱུས་ལ་ཤུགས་རྐྱེན་བྱེད་ཐུབ་པ་ཞིག་ཆགས་ཀྱི་ཡོད་ལུགས་གསུངས། ཆེས་མཐོའི་ཁྲིམས་ཁང་གིས་རྒྱ་གར་གྱི་བཟོ་ཚོང་ལས་ཁང་ཚོས་ཡུལ་དེའི་སྲིད་དོན་ཚོགས་པ་ཚོར་མ་དངུལ་གྱི་ཞལ་འདེབས་ཇི་ཙམ་སྤྲོད་ཆོག་གི་ཡོད་མེད་ཀྱི་དེ་སྔའི་ཁྲིམས་གཞི་དེ་བསྐྱར་གསོ་གནང་ཡོད་འདུག་རྒྱ་གར་གྱི་གཞུང་འཛིན་བྷི་ཇེ་པི་ཚོགས་པའི་མགྲིན་ཚབ་པ་སྐུ་ཞབས Gopal Krishna Agarwal གྱིས་ཁོང་གི་ཚོགས་པས་མི་མང་དང། ཚོང་ལས་ཁང་ཚོས་སྲིད་དོན་ཚོགས་པར་མ་དངུལ་ཞལ་འདེབས་སྤྲོད་སྟངས་ལ་ལེགས་ཆའི་བསྒྱུར་བཅོས་མུ་མཐུད་དེ་གཏང་རྒྱུ་ཡིན་པ་དང་རྒྱ་གར་གྱི་ཆེས་མཐོའི་ཁྲིམས་ཁང་གི་ཐག་གཅོད་དེར་ཁོང་གི་ཚོགས་པས་མོས་མཐུན་དང་ལེན་ཞུ་གི་ཡོད་ལུགས་བཤད་ཡོད་འདུག་ཕྱོགས་འགལ་ཀོང་རེ་ཚོགས་པའི་དབུ་ཁྲིད་སྐུ་ཞབས་ར་ཧུལ་གྷན་དྷི་ཡིས། སྲིད་བློན་མོ་དི་མཆོག་གིས་དབུ་ཁྲིད་པའི་གཞུང་འཛིན་བྷི་ཇེ་པི་ཡིས་དངུལ་འཛིན་དེའི་བརྒྱུད་ནས་མི་མང་དང་བཟོ་ཚོང་ཁང་ཚོ་ནས་ལྐོག་ཟ་རུལ་སུངས་བྱེད་ཀྱི་ཡོད་པའི་སྐྱོན་བརྗོད་གནང་སྟེ་ཆེས་མཐོའི་ཁྲིམས་ཁང་གི་ཐག་གཅོད་དེར་དགའ་བསུ་ཞུས་གནང་བཞག་རྒྱ་གར་གྱི་ཆེས་མཐོའི་ཁྲིམས་ཁང་དེས་རྒྱ་གར་གྱི་དངུལ་ཁང་ཆེན་མོ SBI ཡིས་ད་ཕན་མི་སྒེར་པ་སུ་དང་སུ་དེ་ནང་བཞིན་ཚོང་ལས་ཁང་གང་དང་གང་ལ་དོ་བདག་སོ་སོའི་མིང་མེད་པའི་དངུལ་འཛིན Bond ཇི་ཙམ་སྤྲད་ཡོད་པའི་བརྡ་ཐོ་དེ་ཚོ་མང་ཚོགས་ལ་གསལ་བསྒྲགས་བྱེད་དགོས་པའི་བཀོད་ཁྱབ་ཀྱང་གནང་ཡོད་འདུག། རྒྱ་གར་གྱི་མི་དམངས་ཚོགས་པ་བྷི་ཇེ་པི་ཡིས་ཕྱི་ལོ་ཉིས་སྟོང་བཅུ་བདུན་གྱི་ལོར་ཁྲིམས་སྲོལ་དེ་ངོ་སྤྲོད་བྱས་ཡོད་པ་ནས་བཟུང་སྔ་ལོའི་ཕྱི་ཟླ་གསུམ་པ་བར་རྒྱ་གར་གྱི་དངུལ་ཁང་ཆེན་མོ State Bank of India ཡིས་རྒྱ་གར་གྱི་སྒོར་མོ་རུ་པི་ཐེར་འབུམ་བརྒྱ་དང་ཉི་ཤུ་གནས་པའི་དངུལ་འཛིན་སྤྲད་ཡོད་པ་དང། ཡུལ་དེའི་སྲིད་དོན་ཚོགས་པ་ཚོར་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ནས་བཟུང་ད་ལྟ་བར་དུ་བྱུང་བའི་མ་དངུལ་ཞལ་འདེབས་དེ་ཚོ་ཕལ་ཆེར་དངུལ་འཛིན་དེའི་བརྒྱུད་ནས་རག་ཡོད་པས་ཆེས་མཐོའི་ཁྲིམས་ཁང་གི་ཐག་གཅོད་དེས་ད་ཕྱིན་ཚོགས་པ་ཚོས་མ་དངུལ་བསྡུ་ལེན་བྱེད་ཕྱོགས་ལ་འགྱུར་བ་ཆེན་པོ་ཡོང་གཞི་ཞིག་ཆགས་ཀྱི་ཡོད་པ་དང། སྲིད་བློན་མོ་དྷི་མཆོག་གིས་སྲིད་དོན་ཚོགས་པ་ཚོས་དངུལ་འཛིན་དེའི་བརྒྱུད་ནས་དངུལ་ཁང་ནས་དངུལ་ལེན་གྱི་ཡོད་པས་དངུལ་སྤྲོད་ལེན་བྱེད་མཁན་སུ་ཡིན་གསལ་པོ་ཆགས་ཀྱི་ཡོད་ལུགས་གསུངས་ཏེ་དངུལ་འཛིན་གྱི་རྒྱུན་སྲོལ་དེ་ཡག་པོ་ཡིན་ལུགས་གསུངས་ཡོད་འདུག་གོང་ཞུས་ཀྱི་གནས་ཚུལ་དེ་སྙན་སྒྲོན་ཞུ་མཁན་ཕུན་ཚོགས་ཚུན་ཡིན། The Voice of America ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་ཡིན། འབྲུག་ཡུལ་གྱིས་ཡུལ་གྱི་དཔལ་འབྱོར་འཕེལ་རྒྱས་དང་དེ་བཞིན་བློ་སེམས། བདེ་ཐང་གི་དགོས་མཁོར་བསམ་ཤེས་ཀྱི་ཐོག་རྒྱལ་སྤྱིའི་ཁྲོམ་རའི་གྲོང་ཁྱེར་ཆེན་མོ་ཞེས་པ་ཞིག་གསར་རྒྱག་བྱེད་རྒྱུའི་འཆར་གཞི་དེ་ཡིས། འཛམ་གླིང་གི་ནང་ལ་ཞི་བདེ་ལྡན་པའི་རྒྱལ་ཁབ་འདིའི་ཐོག་ལ་ཤུགས་རྐྱེན་ཇི་ཡོང་གི་སྐོར་ལ་པད་མ་བདེ་ཆེན་ལགས་ཀྱིས་གནས་ཚུལ་ཕྱོགས་སྒྲིག་གནང་བ་གསན་རོགས་གནང། ཉེ་ཆར་དབྱིན་ཇིའི་གསར་ཤོག The Telegraph དང་དེའི་སྔོན་ལ First Post ཡིས་རྒྱ་གར་གྱི ANI གསར་འགྱུར་ལུང་འདྲེན་བྱས་ཏེ་གནས་ཚུལ་བཀོད་དོན་ལ། འབྲུག་གཞུང་གིས་རྒྱ་གར་གྱི་ཨ་སམ་མངའ་སྡེ་དང་ས་འབྲེལ་ས་མཚམས་ཀྱི་ཉེ་འཁྲིས་སུ་ས་ཁྱོན་ཀི་ལོ་མི་ཀྲར་གྲུ་བཞི་མ་ཆིག་སྟོང་གི་ཐོག་རྒྱལ་སྤྱིའི་གྲོང་ཁྱེར་ཆེན་མོ་ཞིག་གསར་རྒྱག་བྱེད་འཆར་ཡོད་པ་དེའི་ཐོག་ནས་འབྲུག་རྒྱལ་ཁམས་ཀྱི་རྒྱལ་སྒོ་དེ་དངོས་འབྲེལ་ཕྱི་ཕྱོགས་སུ་སྒོ་མོ་ཕྱེས་པ་ཞིག་ཆགས་རྒྱུ་ཡིན་པ་རེད། དེ་ཡང་འབྲུག་གཞུང་གིས་རྒྱལ་ཁབ་ཀྱི་དཔལ་འབྱོར་འཕེལ་རྒྱས་དང་ལས་རིགས་ཇེ་མང་དུ་བསྐྲུན་ཕྱོགས་དང་དུས་མཉམ་དུ་ཆོས་ཕྱོགས་ཀྱི་བྱེད་སྒོའི་ཐོག་ནས་བློ་སེམས་ཞི་བདེའི་ངང་མུ་མཐུད་གནས་ཆོག་སོགས་འཕྲལ་ཕུགས་རྒྱང་གསུམ་གྱི་དམིགས་ཡུལ་བཟུང་སྟེ་ད་བར་གང་འཚམ་ཁེར་རྐྱང་དུ་གནས་པའི་རྒྱལ་ཁབ་དེ་ཡིས་ད་ཆ་རྒྱལ་སྤྱིའི་ཁྲོམ་ར་དང་མ་རྩ་འཛུགས་འཇོག་པའི་མཉམ་ཞུགས་ལེགས་པར་བྱ་ཡུལ་གྱི་གྲོང་ཁྱེར་ཆེན་མོ་ཞིག་ཆེད་དུ་མངགས་ནས་ཟུར་འཛུགས་བྱ་རྒྱུའི་ལས་འཆར་ཞིག་འདིང་གི་ཡོད་པ་རེད། ལས་འཆར་དེའི་ཐོག་ཟླ་ཉིན་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་བདུན་གྱི་ཉིན་རྒྱལ་ས་ཐིམ་ཕུའུ་ནང་ལ་འབྲུག་རྒྱལ་པོ་འཇིགས་མེད་གེ་སར་སེང་གེ་དབང་ཕྱུག་མཆོག་གིས་གསལ་བསྒྲགས་གནང་ཡོད་ཅིང། གྲོང་ཁྱེར་དེར་དགེ་ལེགས་ཕུ་དམིགས་བསལ་འཛིན་སྐྱོང་ས་ཁུལ་ཅེས་འབོད་ཀྱི་ཡོད་པ་དང། རྒྱལ་པོ་མཆོག་གིས་གྲུང་ཤ་དོད་པའི་དགེ་ལེགས་ཕུ་གྲོང་ཁྱེར་གྱི་ལས་འཆར་དེ་ཡིས་རྒྱ་གར་གྱི་བྱང་ཤར་མངའ་སྡེ་ཁག་བརྒྱུད་དེ་ལྷོ་ཨེ་ཤེ་ཡ་དང་ལྷོ་ཤར་ཨེ་ཤེ་ཡའི་རྒྱལ་ཁབ་ཁག་དང་དཔལ་འབྱོར་གྱི་བརྒྱུད་ལམ་མཐུད་ཐུབ་རྒྱུ་ཡིན་ཞེས་གསུངས་ཡོད་པའི་ཆ་ནས་འཛུགས་སྐྲུན་གསར་རྒྱག་གི་ལས་འཆར་དེ་ཐོག་ནས་མ་འོངས་པར་འབྲུག་གི་དགེ་ལེགས་ཕུ་ས་ནས་རྒྱ་གར་གྱི་ཨ་སམ་མངའ་སྡེ་དང་ནུབ་སྦེང་གོལ་མངའ་སྡེ་བརྒྱུད་དེ Myanmar དང Thailand། Cambodia དང Singapore བཅས་པར་ཚོང་འབྲེལ་དང་ཚོང་ལམ་མཐུད་ཐུབ་པ་ཞིག་ཡོང་བའི་དམིགས་ཡུལ་བཟུང་གི་ཡོད་པ་རེད། ཡང་འབྲུག་གི་རྒྱལ་སྤྱིའི་གྲོང་ཁྱེར་ཆེན་མོ་དེ་ཐོག་ནས་འབྲུག་ཡུལ་གྱི་དཔལ་འབྱོར་འཕེལ་རྒྱས་དང་འཕྲུལ་རིག་ལས་དོན་སོགས་གང་ཅིར་དེང་རབས་ཅན་དུ་འགྱུར་རྒྱུས་མ་ཟད། འབྲུག་རྒྱལ་ཁབ་ཀྱི་ནང་ལ་ཕྱི་རྒྱལ་གྱི་ཚོང་སྡེ་ཆེ་རིགས་མང་པོ་དང། ཡུལ་སྐོར་སྤྲོ་འཆམ་པ་སོགས་ཧ་ཅང་མང་དུ་འགྲོ་ངེས་ཐོག་ན་གཞོན་ཤེས་ཡོན་ཅན་རྣམས་གཙོ་བོར་གྱུར་པའི་མང་ཚོགས་ལ་ལས་རིགས་གསར་སྐྲུན་དང་ཚོང་དཔལ་འབྱོར་གྱི་གོ་སྐབས་བཟང་དུ་འགྲོ་རྒྱུ་སོགས་ཀྱི་ཁེ་ཕན་ཧ་ཅང་ཆེན་པོ་ཡོང་བཟོ་ཡོད་པ་རེད། ཡིན་ན་ཡང་འབྲུག་ཡུལ་གྱི་ནང་ལ་དངོས་སུ་བསྐྱོད་མྱོང་ཡོད་པ The Telegraph གསར་འགྱུར་ལས་ཁང་གི་གསར་འགོད་པ Sarah Marshall གྱིས་འདི་ཟླའི་ཚེས་བཅུ་གཉིས་ཉིན་བཀོད་པའི་གནས་ཚུལ་ལ་ལྟར་ན། འབྲུག་ཡུལ་དེ་བཞིན་ད་བར་ཡུལ་ལྗོངས་མཛེས་ཤིང་མང་ཚོགས་ཆོས་ལ་དད་མོས་ཆེ་བ་དང་ཕྱིའི་མི་སྣ་དེ་ཙམ་མང་པོ་ཞིག་འགྲུལ་བསྐྱོད་མེད་པའི་འོག་ཡུལ་དེ་བཞིན་ཞི་བདེའི་ས་ཁུལ་ཞིག་ཏུ་གནས་ཡོད་པ་དེ་ལྟར་ན་ཡང་གོང་དུ་ཞུས་པའི་རྒྱལ་སྤྱིའི་ཁྲོམ་རའི་ས་ཁུལ་ཆེད་འཛུགས་གྲུབ་མཚམས་སུ་ཕྱིའི་ཚོང་པ་དང་ཡུལ་སྐོར་བ་སོགས་ཧ་ཅང་མང་པོ་ཞིག་ཡུལ་དེའི་ནང་ལ་འབྱོར་བ་ཡིན་ན་དེ་ཚོའི་མཇུག་འབྲས་སུ་ཡུལ་དེ་བཞིན་ད་བར་ལུས་སེམས་སྐྱིད་པའི

གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་པད་མ་བདེ་ཆེན་ཡིན། VOA ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ཧྥ་རན་སིའི་སྲིད་འཛིན་མཱ་ཀྲོན་དང་ཡུག་རེན་གྱི་སྲིད་འཛིན་ཛེ་ལན་སི་ཀི་རྣམ་གཉིས་ནས་རེས་གཟའ་པ་སངས་ཉིན་མོར་ཧྥ་རན་སི་རྒྱལ་ས་པེ་རི་སི་ནང་བདེ་འཇགས་གྲོས་མཐུན་ཞིག་ལ་མཚན་རྟགས་བསྐྱོན་ཡོད་པ་དང། དེ་རྗེས་ཡུཀ་རེན་གྱི་སྲིད་འཛིན་ཛེ་ལན་སི་ཀི་འཇར་མ་ནི་ལ་ཕེབས་རྒྱུ་ཡིན་པའི་གནས་ཚུལ་ཞིག་ཚེ་རིང་དབང་མོ་ལགས་ཀྱིས་སྙན་སྒྲོན་གནང་གི་རེད། ཧྥ་རན་སིའི་སྲིད་འཛིན་མཱེ་ནུ་མཱ་ཁྲོན་དང་ཡུཀ་རེན་གྱི་སྲིད་འཛིན་ཛེ་ལན་སི་ཀི་རྣམ་གཉིས་ནི་རེས་གཟའ་པ་སངས་ཉིན་མོར་ཧྥ་རན་སིའི་རྒྱལ་ས་ཕ་རི་སི་ནང་དུ་བདེ་འཇགས་གྲོས་མཐུན་ཞིག་ལ་མཚན་རྟགས་བསྐྱོན་པ་དང་ཨེ་ཨེཕ་པི་གསར་ཁང་གི་གནས་ཚུལ་སྤེལ་གསལ་ལྟར་ན། སྲིད་འཛིན་མཱེ་ནུ་མཱ་ཁྲོན་གྱིས་གྲོས་མཐུན་དེ་ལ་མཚན་རྟགས་བསྐྱོན་རྗེས་གྲོས་མཐུན་དེ་ཡི་ནང་དོན་ཞིབ་ཕྲ་ཕྱིར་བསྒྲགས་གནང་མེད་པ་རེད་འདུག། ད་ལོའི་ལོ་འགོ་ཙམ་ལ་ཧྥ་རན་སིའི་སྲིད་འཛིན་མཱེ་ནུ་མཱ་ཁི་རོན་གྱིས་ཧྥ་རན་སི་དང་ཡུ་ཁུ་རེན་བར་ལ་ཕྱོགས་གཉིས་ཀྱི་བདེ་འཇགས་སྲུང་སྐྱོབ་ཐད་ཀྱི་གྲོས་མཐུན་ཞིག་ལ་གྲོས་བསྡུར་བྱེད་དགོས་པ་གསུངས་ཏེ་གྲོས་མཐུན་དེའི་རྣམ་པ་དེ་ནི་ཉེ་ལམ་དབྱིན་ཇི་དང་ཡུ་ཁུ་རེན་བར་ལ་བཞག་པའི་དུས་ཡུན་ལོ་བཅུ་རིང་གི་བདེ་འཇགས་གྲོས་མཐུན་དང་གཅིག་མཚུངས་ཡིན་པ་གསུངས་ཡོད་པ་རེད། ཡང་རོའེ་ཊར་གསར་ཁང་གི་གནས་ཚུལ་སྤེལ་གསལ་ལྟར་ན་ཧྥ་རན་སིའི་སྲིད་འཛིན་མཱེ་ནུ་མཱ་ཁི་རོན་མ་གཞི་ཟླ་བ་འདིའི་ནང་དུ་ཡུ་ཁུ་རེན་ནང་དུ་འཚམས་འདྲིར་ཕེབས་ནས་གོང་ཞུས་བདེ་འཇགས་གྲོས་མཐུན་གྱི་ཞིབ་ཕྲའི་ནང་དོན་ཁག་ལ་དཔྱད་ཞིབ་དང་གོ་བསྡུར་གནང་རྒྱུ་གི་འཆར་གཞི་ཡོད་ཀྱང་བར་ལམ་སོ་སོ་ཡི་བདེ་འཇགས་ལ་བསམ་བློ་བཏང་ནས་འཚམས་འདྲི་གི་ལས་འཆར་དེ་ཕར་འགྱངས་བྱས་པ་རེད་འདུག་སྲིད་འཛིན་མཱ་ཁྲོན་དང་ཛེ་ལེ་སི་ཀི་རྣམ་གཉིས་ནི་རེས་གཟའ་པ་སངས་ཉིན་མོར་ཧྥ་རན་སིའི་རྒྱལ་ས་ཕ་རི་སི་ནང་དུ་བདེ་འཇགས་གྲོས་མཐུན་དེ་ལ་མཚན་རྟགས་བསྐྱོན་རྗེས། ཧྥ་རན་སིའི་སྲིད་འཛིན་ལས་ཤག་གིས་སྤེལ་བའི་གསལ་བསྒྲགས་ནང་དུ་ཨུ་རུ་སུས་ཡུ་ཁུ་རེན་ལ་དམག་གིས་བཙན་འཛུལ་བྱས་ནས་ལོ་གསུམ་འཁོར་གྲབས་ཡོད་པ་དང་བསྟུན་ནས། ད་ལན་སྲིད་འཛིན་ཛེ་ལེ་སི་ཀི་ལགས་ལ་ཧྥ་རན་སི་ནི་མཐུན་གྲོགས་རྒྱལ་ཁབ་གཞན་ཚོ་ནང་བཞིན། དུས་ཡུན་རིང་པོར་ཡུ་ཁུ་རེན་དང་ཡུ་ཁུ་རེན་མི་དམངས་རྒྱབ་ལ་ལངས་ཡོད་པའི་བརྡ་ལན་གསལ་པོ་སྤྲད་པའི་གོ་སྐབས་ཤིག་རྙེད་པ་རེད་ཅེས་དང། ད་ལན་མཱ་ཁེ་རོན་དང་ཛེ་ལེ་སི་ཀི་བར་ལ་ཨུ་ཡུག་དམག་འཁྲུག་གི་གནས་བབ་དང་ཡུ་ཁེ་རིན་གྱི་དམག་དོན་དང་དཔལ་འབྱོར་གྱི་གནས་སྟངས། མི་ཆོས་དགེ་བའི་རོགས་སྐྱོར་གྱི་དགོས་མཁོ་དང་དེ་བཞིན་ཡུ་ཁེ་རིན་ཡུ་རོའི་མནའ་འབྲེལ་ཁོངས་སུ་འཛུལ་ཞུགས་བྱ་རྒྱུ་དང་ཧྥ་རན་སི་ཡིས་དེ་ལ་བརྒྱ་ཆ་བརྒྱ་རྒྱབ་སྐྱོར་ཡོད་པ་སོགས་འཁོད་འདུག། དེ་ནི་ཨུ་རུ་སུ་དང་ཡུ་ཁེ་རིན་བར་ལ་དམག་འཁྲུག་ལངས་ནས་ད་བར་སྲིད་འཛིན་ཛེ་ལེ་སི་ཀི་ལགས་ཕ་རི་སི་ནང་དུ་ཕེབས་པ་ཐེངས་གསུམ་པ་དེ་ཆགས་པ་དང་སྲིད་འཛིན་ཛེ་ལེ་སི་ཀི་ལགས་ན་ནིང་ལོ་ཡི་སྤྱི་ཟླ་གཉིས་པ་དང་ལྔ་པའི་ནང་དུ་ཕ་རི་སི་ནང་དུ་སྔ་རྗེས་ཐེངས་གཉིས་ཕེབས་མྱོང་བ་རེད། ཡང་ཡུག་ཀེ་རེན་གྱི་སྲིད་འཛིན་གཞུང་ལས་ཁང་གིས་རེས་གཟའ་ཕུར་བུ་ཉིན་ལ་སྲིད་འཛིན་ཛེ་ལེན་སི་ཀི་ལགས་འཇར་མན་དུ་འཚམས་འདྲིར་ཕེབས་ནས་ཡུལ་དེ་ཡི་སྲིད་བློན་ཨོ་ལིབ་ཤོལ་ཚི་དང་མཇལ་མོལ་གནང་རྒྱུ་ཡིན་པ་དང་དེ་ནས་རེས་གཟའ་སྤེན་པའི་ཉིན་ལ་མིའུ་ནིག་ནང་དུ་ཕེབས་ནས་མིའུ་ནིག་གི་བདེ་འཇགས་ཚོགས་འདུ་ཐོག་ལ་མཉམ་ཞུགས་གནང་རྒྱུ་ཡིན་པ་ར་སྤྲོད་བྱས་འདུག་ད་བར་སྲིད་འཛིན་ཛེ་ལེན་སི་ཀི་ལགས་དང་མཇལ་འཕྲད་གྲོས་མོལ་གནང་མཁན་གཏན་འཁེལ་བྱུང་ཡོད་པའི་ནང་ནས་ཨ་མི་རི་ཀའི་སྲིད་འཛིན་གཞོན་པ་ལྕམ་ཀ་མ་ལ་ཧ་རི་སི་ལགས་དང་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་སྲིད་འཛིན་བྷེ་ཐར་བྷ་བྷེལ། ཌེན་མཱག་གི་སྲིད་བློན་མེ་ཏ་ཧྥེ་རེ་རེ་སི་ཁན་དང་ནེ་དར་ལན་དི་གི་སྲིད་བློན་མ་ཀི་རུའུ་ཐ་བཅས་ཚུད་ཡོད་པ་རེད། དེ་ཡང་གནས་ཚུལ་ཤེས་རྟོགས་བྱུང་མཁན་འབྲེལ་ཡོད་ཕྱི་འབྲེལ་དཔོན་རིགས་ཀྱི་བརྗོད་དོན་ལྟར་ན་ཡུཀ་རེན་གྱིས་ཡུ་རོའི་མནའ་འབྲེལ་ཁོངས་སུ་འཛུལ་རྒྱུར་ཤུགས་སྣོན་བརྒྱབ་དང་རྒྱག་མུས་ཡིན་པ་དང་ཨུ་རུ་སུའི་བཙན་འཛུལ་ལ་འགོག་རྒོལ་ཆེད་དུ་རྒྱལ་སྤྱིའི་སྒང་ལ་རོགས་སྐྱོར་འཚོལ་ཐབས་བྱེད་བཞིན་ཡོད་པ་ལྟར། བདུན་ཕྲག་འདིའི་ནང་དུ་ཧྥ་རན་སི་དང་འཇར་མན་རྒྱལ་ཁབ་གཉིས་དང་བདེ་འཇགས་སྐོར་གྱི་གྲོས་མཐུན་རེ་བཞག་རྒྱུ་ཡིན་པ་དང་ན་ནིང་ལོའི་སྤྱི་ཟླ་བདུན་པ་ནས་བཟུང་སྟེ་ཡུཀ་རེན་གྱིས་ཧྥ་རན་སི་དང་འཇར་མན་དང་གྲོས་མཐུན་དེའི་སྐོར་ལ་གྲོས་བསྡུར་བྱེད་འགོ་ཚུགས་ཡོད་པ་ཞིག་རེད་འདུག། ད་ལན་ཧྥ་རན་སི་དང་བྱས་པའི་གྲོས་མཐུན་དེ་ལས་ཧྥ་རན་སི་ཡིས་ཡུཀ་རེན་ལ་དུས་ཡུན་རིང་པོར་མི་ཆོས་དགེ་བའི་རོགས་སྐྱོར་དང་ནོར་སྲིད་ཀྱི་རོགས་སྐྱོར། དམག་དོན་དང་གཞི་རྩའི་རྨང་གཞི་འཛུགས་སྐྲུན་བསྐྱར་གསོ་ཡོང་ཐབས་ཐད་ནས་རོགས་སྐྱོར་གྱི་འཆར་གཞི་དེ་སྒྲོམ་གཞི་གསར་པ་ཞིག་ནང་དུ་བཅུག་ནས་བརྟན་པོ་ཡོང་ཐབས་བྱས་ཡོད་པ་མ་ཟད། ཧྥ་རན་སི་ཡི་འཛུགས་སྐྲུན་བཟོ་ཚོང་ཁང་གིས་ཡུཀ་རེན་ནང་དུ་གཞི་རྩའི་རྨང་གཞི་འཛུགས་སྐྲུན་ལ་ཡུ་རོ་སྒོར་མོ་དུང་ཕྱུར་གཉིས་འགྲོ་སོང་གཏང་རྒྱུ་སོགས་འཁོད་ཡོད་ཅིང། གྲོས་མཐུན་དེ་ཡི་ནང་དོན་ཞིབ་ཕྲ་དེ་ཕ་རི་སི་ལ་བསྐོང་ཚོགས་བྱ་འཆར་ཡོད་པའི་གསར་འགོད་ལྷན་ཚོགས་ཤིག་གི་ཐོག་ལ་ཕྱི་བསྒྲགས་བྱ་རྒྱུ་རེད་འདུག། ཡིན་ནའི་ཧྥ་རན་སིས་ཡུ་ཁུ་རེན་ལ་གོ་མཚོན་མཁོ་སྤྲོད་ཀྱི་ཁས་ལེན་དེ་ཧྥ་རན་སིའི་གྲོས་ཚོགས་ཀྱི་ཆོག་མཆན་མ་ཐོབ་བར་དུ་ཕྱིར་བསྒྲགས་བྱ་རྒྱུ་མིན་པ་རེད་འདུག་ཡང་སྲིད་འཛིན་མཱ་ཁུ་རོང་གིས་དེ་སྔ་ཡུ་ཁུ་རེན་ལ་མཁའ་ཐོག་ནས་ས་ངོས་ལ་མར་བཏང་ཆོག་པའི་མེ་ཤུགས་འཕུར་མདའ Scalp ཞེས་དང Scalp ཞེས་བཅས་ས་ཡི་འཕུར་མདའ་བཞི་བཅུ་ཙམ་གྱི་མཁོ་སྤྲོད་བྱ་རྒྱུའི་གསལ་བསྒྲགས་གནང་ཡོད་པ་རེད། གོང་ཞུས་ཨ་རིའི་མཉམ་འབྲེལ་གསར་ཁང་དང་རོས་ཏེར་གསར་ཁང་གཉིས་ནས་སྤེལ་བའི་གནས་ཚུལ་དེ་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་ཚེ་རིང་དབང་མོ་ཡིན།

ལྷོ་རྒྱ་ནག་རྒྱ་མཚོའི་ངོས་བརྒྱུད་ཀྱི་ནང་ལ་གླིང་ཕྲན་ཁག་ཅིག་གི་ཐོག་ལ་རྩོད་རྙོག་ཡོད་ཀྱང་ཧྥི་ལི་པིན་གྱི་ཕྱི་འབྲེལ་མཐོ་རིམ་མི་སྣ་ཞིག་གིས་རང་ཉིད་ལ་བདག་དབང་ཡོད་པ་དེ་དག་གི་ཐོག་ལ་ཕྱིར་བཤིག་རྒྱག་རྒྱུ་མིན་ཞེས་བསྐྱར་དུ་གསུངས་ཡོད་པའི་སྐོར་ལ་བསྟན་འཛིན་ལྷུན་གྲུབ་ལགས་ནས་གནས་ཚུལ་ཕྱོགས་སྒྲིག་གནང་བ་གསན་རོགས་གནང། ང་ཚོར་བདག་དབང་ཡོད་པའི་གླིང་ཕྲན་ཁག་སུ་ལ་ཡང་ཐུག་གི་ཡོད་ཀྱང་ང་ཚོས་སྲུང་སྐྱོབ་ཀྱི་རྩོད་ལེན་བྱེད་ཀྱི་ཡིན་ཅེས་ཧྥི་ལི་པིན་གྱི་ཕྱི་འབྲེལ་ལས་དོན་ལྷན་ཁང་གི་དྲུང་ཆེ་སྐུ་ཞབས་ཨེ་རི་ཀ་མཱ་ནཱ་ལོ་ཡིས་རེས་གཟའ་ཕུར་བུ་ཉིན་རྒྱལ་ས་མ་ནི་ལ་ནང་ཕྱི་རྒྱལ་གྱི་གསར་འགོད་པ་ཚོར་འགྲེལ་བརྗོད་གནང་ཡོད་པ། Bloomberg གསར་འགྱུར་ཁང་གིས་གནས་ཚུལ་ལུང་དྲངས་ཏེ་འགྲེམས་སྤེལ་བྱས་འདུག་དེ་ཡང་བདག་དབང་ཐོག་རྩོད་རྙོག་ཡོད་པའི་ལྷོ་རྒྱ་ནག་རྒྱ་མཚོའི་ནང་གི་གླིང་ཕྲན་ཁག་ཅིག་ཧྥི་ལི་ཕིན་གྱིས་ཁོང་ཚོའི་ཡིན་པ་བརྗོད་ཀྱི་ཡོད་ཀྱང། དེ་དག་རྒྱ་ནག་གིས་རང་ཉིད་ཀྱི་ཡིན་པ་བརྗོད་དེ་ཉེ་བའི་ཟླ་བ་འགའ་ཤས་རིང་རྒྱ་ནག་གིས་ཧྥི་ལི་པིན་གྱི་གྲུ་གཟིངས་ཀྱི་ཐོག་བཀག་སྡོམ་དང། ཆུ་མདའ་བརྒྱབ་པ་སོགས་དཀའ་ངལ་ཡང་ཡང་བཟོས་ཡོད་པ་དེས། ཕྱོགས་གཉིས་དབར་དེང་སྐབས་རྩོད་རྙོག་ཤུགས་ཆེན་ལངས་བཞིན་ཡོད་ཀྱང། ཧྥི་ལི་པིན་གྱིས་རང་ཉིད་ལ་བདག་དབང་ཡོད་པ་དེ་དག་ཞི་བའི་ཐབས་ལམ་ཐོག་ནས་མུ་མཐུད་སྲུང་སྐྱོབ་བྱེད་རྒྱུ་ལས་ཕྱིར་འཐེན་ནམ་ཡང་བྱེད་ཀྱི་མ་རེད་ཅེས་འགྲེལ་བརྗོད་གནང་ཡོད་པའི་གནས་ཚུལ་ཐོན་འདུག། ཡང་གནས་ཚུལ་ཐོན་པར་གཞིགས་ན་བདག་དབང་ཐོག་རྩོད་རྙོག་ཡོད་པའི་ལྷོ་རྒྱ་ནག་རྒྱ་མཚོའི་ཁོངས་གཏོགས་ཡིན་པ། གླིང་ཕྲན་ཁག་ཅིག་དཔེར་ན། Second Thomas Shoal། དེའི་གྲས་ཁག་ཅིག་ནི་ཧྥི་ལི་ཕིན་གྱིས་ལོ་རྒྱུས་ཐོག་ནས་རང་ཉིད་ལ་བདག་དབང་ཡོད་པར་བརྗོད་དེ། གླིང་ཕྲན་དེ་དག་ན་ཉྭ་སོགས་བཟུང་སྟེ་ཉིན་རེའི་འཚོ་རྟེན་སྐྱེལ་ས་དཔལ་འབྱོར་གྱི་ཐོག་ནས་ཧ་ཅང་གནད་འགག་ཆེན་པོ་ཞིག་ཡིན་པ་བརྗོད་ཀྱི་ཡོད་ཀྱང། རྒྱ་ནག་གིས་ཁོང་ཚོར་བདག་དབང་ཡོད་པར་བརྗོད་དེ་ཧྥི་ལི་པིན་གྱི་གྲུ་གཟིངས་སོགས་ཀྱི་ཐོག་བཀག་སྡོམ་བྱས་ཏེ། དེས་རྐྱེན་པས་དེང་སྐབས་ཧྥི་ལི་པིན་གྱི་སྲིད་འཛིན་སྐུ་ཞབས་ཧྥར་ཌི་ནན་མཱར་ཀོས་ཇུ་ནི་ཡར་གྱི་སྲིད་གཞུང་གིས་རྒྱ་ནག་ལ་རྩོད་གླེང་ཤུགས་ཆེ་གནང་སྟེ། རང་ཉིད་ལ་བདག་དབང་ཡོད་པ་དེ་དག་སྲུང་སྐྱོབ་མུ་མཐུད་བྱེད་ཀྱི་ཡིན་ཅེས་ནན་བརྗོད་གནང་མུས་ཡིན་པ་མ་ཟད།

ལོ་རྒྱུས་ཐོག་ནས་བདག་དབང་མི་འདུག་ཅེས་ཁྲིམས་ཐག་བཅད་ཡོད་པ་རེད། འོན་ཀྱང་རྒྱ་ནག་གཞུང་གིས་ཁྲིམས་ཐག་དེར་རྩིས་མེད་བཏང་སྟེ། ལྷོ་རྒྱ་ནག་རྒྱ་མཚོའི་ནང་རང་ཉིད་ཀྱི་སྟོབས་ཤུགས་རྒྱ་སྐྱེད་གཏོང་ཤུགས་ཆེ་རུ་བཏང་ཡོད་སྟབས། ཨ་མི་རི་ཀ་དང་ཉི་ཧོང་སོགས་ཀྱིས་བློ་འཚབ་ཤུགས་ཆེ་གནང་སྟེ་རྒྱ་ནག་ལ་གདོང་ལེན་གནང་གི་ཡོད་པ་རེད། འོན་ཀྱང་གནས་ཚུལ་བཏོན་པར་གཞིགས་ན་ཧྥི་ལི་ཕིན་གྱིས་རྒྱ་ནག་དང་ཞི་མཐུན་འགྲིག་འཇགས་ཡོང་རྒྱུར་འབད་བརྩོན་གནང་གི་ཡོད་པ་མ་ཟད།

VOA ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། རྒྱ་ནག་གིས་ལོ་ཉི་ཤུ་རྩ་དགུའི་ནང་རྒྱུན་མཐུད་ནས་རྒྱལ་སྲུང་འགྲོ་གྲོན་འཕར་སྣོན་བྱས་པ་དེའི་ཐོག་ནས་རྒྱ་ནག་གིས་དམག་དོན་འགྲན་བསྡུར་ནང་མུ་མཐུད་ནས་གནོན་ཤུགས་རྒྱག་རྒྱུའི་ཆོད་སེམས་བརྟན་པོ་ཡོད་པ་དེ་མཚོན་གྱི་ཡོད་པའི་གནས་ཚུལ་ཞིག་བདེ་ཆེན་རྒྱ་མཚོ་ལགས་ཀྱིས་སྙན་སྒྲོན་གནང་གི་རེད།
ལུན་ཏུན་གྱི་སྙན་གྲགས་ཡོད་པའི་རྒྱལ་སྤྱིའི་ཞིབ་འཇུག་ཁང་གིས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་དམག་དོན་དོ་མཉམ་སྙན་ཐོ་ཞིག་སྤེལ་བའི་ནང་གསལ་སྟོན་བྱས་དོན་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་རྒྱ་ནག་གིས་རྒྱལ་སྲུང་འགྲོ་གྲོན་དེ་མི་དམངས་ཤོག་སྒོར་ཐེར་འབུམ་གཅིག་དང་ཁྲི་ཚོ་ལྔ་སྟོང་ལྔ་བརྒྱ་འཕར་སྣོན་བྱས་ཡོད་པས་གྲངས་ཚད་དེ་ནི་ཨ་སྒོར་དུང་ཕྱུར་ཉིས་སྟོང་བརྒྱ་དང་བཅུ་གོ་ལྔ་ཡིན་པས་ལོ་རེར་འཕར་སྣོན་བྱེད་པ་དེ་བརྒྱ་ཆ་ལྔ་དང་གྲངས་ཆུང་བཞི་ཟིན་གྱི་ཡོད་པ་རེད་གནས་ཚུལ་སྤེལ་བའི་ནང་བཤད་པར་པེ་ཅིང་དབང་འཛིན་པས་མུ་མཐུད་ནས་རྒྱ་གར་དང་ཞི་བདེ་རྒྱ་མཚོའི་ས་ཁུལ་གྱི་དམག་དོན་ལ་ཤུགས་སྣོན་བརྒྱབ་ཡས་དེ་ནི་རྒྱ་ནག་གི་མགོ་ཁྲིད་ཞི་ཅིན་ཕིང་གིས་མི་དམངས་བཅིངས་འགྲོལ་དམག་དེ་འཛམ་གླིང་ཐོག་འགྲན་བསྡུར་ཐུབ་པའི་དམག་དོན་སྟོབས་ཤུགས་ཤིག་ལ་འཛུགས་སྐྲུན་བྱེད་རྒྱུའི་དམིགས་ཡུལ་དེ་ཡིན་པའི་གསལ་སྟོན་བྱས་ཡོད་པ་རེད། རྒྱ་ནག་དབང་འཛིན་པས་རྒྱལ་སྲུང་འགྲོ་གྲོན་འཕར་སྣོན་བྱེད་པའི་བྱ་ཐབས་དེའི་ཐོག་ནས་པེ་ཅིན་དབང་འཛིན་པའི་ཕྱོགས་ནས་མི་མངོན་པའི་གདོང་ཐུག་ཡོང་རྒྱུའི་ལྟ་ཚུལ་དེར་འགྱུར་བ་ཕྱིན་ཡོད་པ་ནི་མྱུར་ཚད་མགྱོགས་པོས་རྒྱལ་ཁ་ཐོབ་པ་བྱེད་རྒྱུ་དེ་ནས་རྒྱུན་རིང་གི་གདོང་ཐུག་གི་དམག་འཁྲུག་ཆེད་གྲ་སྒྲིག་བྱེད་ཀྱི་ཡོད་པ་དེ་ཡིན་པ་རེད་རྒྱལ་སྤྱིའི་ཐབས་ཇུས་ཞིབ་འཇུག་ལྟེ་གནས་ཁང་གི་རྒྱ་ནག་གི་བདེ་འཇགས་དང་རྒྱལ་སྲུང་སྲིད་ཇུས་ཀྱི་མཐོ་རིམ་ཞིབ་འཇུག་པ། མི་ཡ་ནུ་ཝེ་སི་ཡིས་ཉི་ཧོང་དཔལ་འབྱོར་གསར་ཁང་ལ་གསལ་སྟོན་བྱས་དོན་རྒྱ་ནག་གིས་ཨུ་རུ་སུས་ཡུག་རེན་ལ་བཙན་འཛུལ་བྱས་པ་དེ་ནས་བསླབ་བྱ་ལེན་ནས་རྒྱ་ནག་གིས་སྔོན་ལ་རྒྱ་གར་དང་ཞི་བདེ་རྒྱ་མཚོའི་ས་ཁུལ་ལ་རྒྱུན་སྲིང་དམག་འཁྲུག་རྒྱག་རྒྱུའི་གྲ་སྒྲིག་བྱེད་ཀྱི་ཡོད་པ་དེ་རེད་དེ་མ་ཟད་དམག་དོན་དང། མང་ཚོགས་སྐུལ་སློང་གི་གཅིག་གྱུར་ཅན་གྱི་ཁྲིམས་ལུགས་ལ་བཟོ་བཅོས་རྒྱག་རྒྱུ་དེ་ཡིན་པ་བཤད་བཞག་སྙན་ཐོའི་ནང་གསལ་སྟོན་བྱས་དོན་རྒྱ་ནག་གིས་ཉིན་རེ་བཞིན་ཡང་སྟོབས་ཤུགས་ཀྱི་ནུས་པར་ཤུགས་སྣོན་བརྒྱབ་ནས་ནུབ་ཕྱོགས་དང་གླིང་ཆེན་ཨེ་ཤི་ཡའི་རྒྱལ་ཁབ་དང་དམག་དོན་དོ་མཉམ་ལ་ཤུགས་སྣོན་རྒྱག་གི་ཡོད་པ་རེད། མིག་སྔར་དམག་དོན་བདེ་འཇགས་ཀྱི་དུས་བབ་ཀྱི་ཐོག་ནས་མ་འོངས་པའི་ལོ་བཅུའི་ནང་སྔར་ལས་ཉེན་ཁ་ཞིག་ལ་འགྱུར་བ་ཡོང་རྒྱུ་ཡིན་པ་དེ་མཚོན་གྱི་ཡོད་པའི་འགྲེལ་བརྗོད་བྱས་ཡོད་པ་རེད། གནས་ཚུལ་སྤེལ་བའི་ནང་ད་དུང་བཤད་དོན་ཡུག་རེན་དང་དཀྱིལ་ཤར་གྱི་གདོང་ཐུག་འཕར་སྣོན་ཡོང་བཞིན་པ། དེས་འཛམ་གླིང་རྒྱལ་ཁབ་ཁག་གི་དམག་དོན་འགྲོ་གྲོན་འཕར་སྣོན་བྱས་ཡོད་པ་རེད་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ས་གཞི་རིལ་མོའི་རྒྱལ་སྲུང་འགྲོ་གྲོན་དེ་ཨ་སྒོར་དུང་ཕྱུར་ཁྲི་གཉིས་དང་ཁྲི་ཚོ་ཉིས་སྟོང་ཡིན་པ་དང་ལོ་རེར་འཕར་སྣོན་དེ་བརྒྱ་ཆ་དགུ་ཡིན་པ་རེད་སྙན་ཐོའི་ནང་བཤད་དོན་ས་གཞི་རིལ་མོའི་དམག་དོན་འགྲོ་གྲོན་འཕར་སྣོན་དེ་གཙོ་བོ་འདས་པའི་ལོ་གཉིས་ནང། ཨུ་རུ་སུས་ཡུཀ་རེན་ལ་བཙན་འཛུལ་བྱས་པ་དང་ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་ཇེ་ཞན་ཇེ་སྡུག་ལ་ཕྱིན་པ་དེས་ཡིན་པ་བཤད་བཞག་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་བར་ཨ་མི་རི་ཀ་དང། དེའི་མནའ་མཐུན་ཨོ་སི་ཀྲོ་ལི་ཡ་དང་ཉི་ཧོང། ལྷོ་ཀོ་རི་ཡ་ཐེ་ཝན་དང་ཕི་ལི་པིན་གྱི་རྒྱལ་སྲུང་འགྲོ་གྲོན་དེ་ཨ་སྒོར་དུང་ཕྱུར་དགུ་སྟོང་བརྒྱད་བརྒྱ་བཞི་བཅུ་ནས་ཨ་སྒོར་དུང་ཕྱུར་ཆིག་ཁྲི་བརྒྱ་མེད་ལྔ་བར་འཕར་སྣོན་བྱས་ཡོད་པ་རེད། ཕི་ལི་པིན་ནི་ས་ཁུལ་དེ་རྒྱུད་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་དམག་དོན་འགྲོ་གྲོན་ཉུང་འཕྲི་བྱེད་མཁན་རྒྱལ་ཁབ་གཅིག་དེ་ཁོ་ན་ཡིན་རེད་ཡིན་ནའང་ཕི་ལི་པིན་འདས་པའི་ལོ་གཅིག་ནང་རྒྱ་ནག་དང་ལྷོ་རྒྱ་ནག་རྒྱ་མཚོའི་ཐོག་གི་རྩོད་གཞིར་བརྟེན་ནས་ཕི་ལི་པིན་གྱིས་ཨ་མི་རི་ཀ་དང་དམག་དོན་མཉམ་ལས་ཤུགས་ཆེར་བཏང་ཡོད་པ་དང་དེ་མ་ཟད་ས་ཁུལ་དེ་རྒྱུད་ཀྱི་འཐབ་ཇུས་ཀྱི་ནུས་པར་ཤུགས་སྣོན་བརྒྱབ་ཡོད་པ་རེད། རྒྱ་གར་དང་ཞི་བདེ་རྒྱ་མཚོའི་ས་ཁུལ་གྱི་མནའ་མཐུན་ནང་ཐེ་ཝན་གྱི་དམག་དོན་འགྲོ་གྲོན་འཕར་སྣོན་བྱས་པ་དེ་ཤུགས་ཆེ་ཤོས་དེ་ཡིན་པ་རེད། དེ་ནི་རྒྱ་ནག་དམར་ཤོག་དབང་འཛིན་པའི་བཙན་འཛུལ་ལ་བློ་འཚབ་ཡོད་པ་དེ་ཡིན་པ་དང་ཐེ་ཝན་གྱི་དམག་དོན་འགྲོ་གྲོན་འཕར་སྣོན་དེ་ཨ་སྒོར་དུང་ཕྱུར་སུམ་ཅུ་ཡིན་པ། དང་འཕར་སྣོན་དེ་བརྒྱ་ཆ་ཉི་ཤུ་བརྒལ་ཡོད་པ་རེད་དེ་དང་དུས་མཚུངས་ཉི་ཧོང་གིས་ལོ་མང་པོའི་འཆར་གཞི་ཞིག་འགོ་འཛུགས་གནང་ཡོད་པ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ནས་འབྱུང་འགྱུར་དམག་དོན་འགྲོ་གྲོན་དེ་བརྒྱ་ཆ་བཅུ་དང་གྲངས་ཆུང་ལྔ་འཕར་སྣོན་གནང་རྒྱུ་དེ་ཡིན་པ་རེད།
འདི Voice of America ཨ་རིའི་རྒྱང་སྲིང་རླུང་འཕྲིན་ཁང་ཡིན། གཟའ་ལྷག་པའི་ཉིན་མོ་ཨིན་ཏྲོ་ནེ་ཤི་ཡའི་སྲིད་འཛིན་འོས་བསྡུ་དེའི་ནང་ལ། དེ་སྔ་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་བཏང་པའི་ཉེས་འཛུགས་བྱུང་བའི་དམག་དཔོན་ཞིག་ལ་རྒྱལ་ཁ་ཐོབ་ཡོད་ལུགས་ཀྱི་གསལ་བསྒྲགས་བྱེད་ཀྱི་ཡོད་པའི་སྐོར་ལ་པད་མ་བདེ་ཆེན་ལགས་ཀྱིས་གནས་ཚུལ་སྙན་སྒྲོན་ཞུ་གནང་ཞིང། ཨིན་ཏྲོ་ནེ་ཤི་ཡའི་ནང་ལ་བྱས་པའི་སྲིད་འཛིན་འོས་བསྡུའི་གྲུབ་འབྲས་ཁག་གཞུང་འབྲེལ་གྱིས་གསལ་བསྒྲགས་བྱས་མེད་ན་ཡང་གཞུང་འབྲེལ་མ་ཡིན་པའི་བརྒྱུད་ལམ་ཐོག་ནས་འོས་ཤོག་གི་གྲངས་གཞིའི་སྔ་མ་སྔ་འདིང་ཐོན་པར་གཞིགས་ཏེ། འོས་མིའི་གྲས་ནས་ཡུལ་གྱི་ལས་ཐོག་རྒྱལ་སྲུང་བློན་ཆེན Prabowo Subianto ཡིས་འོས་བསྡུ་དེའི་ནང་ལ་ཁོང་ལ་རྒྱལ་ཁ་ཐོབ་ཡོད་ཅེས་རྒྱལ་ས Jakarta ནང་ཁོང་གི་རྒྱབ་སྐྱོར་བ་སྟོང་ཚོ་ཁ་ཤས་ཤིག་འདུ་འཛོམས་བྱས་པའི་ཐོག་གཟའ་ལྷག་པའི་ཉིན་དེ་རང་དུ་གསལ་བསྒྲགས་བྱས་པ་དང་ཆབས་ཅིག་ཏུ་ཁོང་གིས་ད་རེས་ཁོང་ལ་སྲིད་འཛིན་གྱི་འོས་བསྡུའི་རྒྱལ་ཁ་ཐོབ་པ་འདི་ནི་ཨིན་ཏྲོ་ནེ་ཤི་ཡའི་ཡུལ་མི་ཡོངས་ལ་རྒྱལ་ཁ་ཐོབ་པ་ཞིག་ཆགས་ཀྱི་ཡོད་ཅེས་གསུངས་འདུག། དེ་དང་ཕྱོགས་མཚུངས་ལས་ཐོག་སྲིད་འཛིན་ཇོ་ཀོ་ཝི་དོ་དོ་ལ་ཁོང་ནས་སྐུ་ཞབས་སུ་བི་ཡན་ཏོ་ལ་འོས་བསྡུའི་རྒྱལ་ཁའི་ཐོག་ལ་དགའ་བསུའི་འཚམས་འདྲི་གནང་ཡོད་མེད་ཐད་ཁ་སང་གཟའ་ཕུར་བུའི་ཉིན་གསར་འགོད་པས་དྲི་བ་ཞུས་པར་ཁོང་གིས་དེ་ལྟར་གནང་པ་ཡིན་ཞེས་གསུངས་འདུག་ཡིན་ན་ཡང་ད་ལྟའི་ཆར་ཡུལ་གྱི་འོས་བསྡུ་ལྷན་ཚོགས་ཀྱིས་འོས་བསྡུའི་གྲུབ་འབྲས་གཞུང་འབྲེལ་གྱི་ཐོག་ནས་གསལ་བསྒྲགས་བྱས་མེད་པ་མ་ཟད་ད་རེས་སྐུ་ཞབས་སུ་བི་ཡན་ཏོ་ལ་ཁ་གཏད་ཐོན་མཁན་མངའ་སྡེའི་སྤྱི་ཁྱབ་ཟུར་པ་གཉིས་པོ་དེ་ཡིས་ཀྱང་འོས་བསྡུའི་ནང་ལ་ཕམ་ཉེས་བྱུང་བའི་ངོས་ལེན་གནང་རྒྱུ་ཡིན་པ་རེད། དེ་ཡང་ད་རེས་སྲིད་འཛིན་གྱི་འོས་བསྡུ་དང་གཞན་ཡང་མངའ་སྡེ་དང་རྫོང་སྡེ་སོགས་ཀྱི་རྒྱལ་ཡོངས་འོས་བསྡུ་བྱེད་བའི་དུས་འདི་ནི། འཛམ་གླིང་གི་དམངས་གཙོའི་རྒྱལ་ཁབ་ཆེ་ཤོས་གསུམ་པ་ཡིན་པ་ཨིན་ཌོ་ནེ་ཤི་ཡའི་ནང་ལ། དམངས་གཙོ་དར་སྤེལ་ནང་ལ་ཉམས་ཆག་འགྲོ་གི་ཡོད་པའི་ཉེས་འཛུགས་ཕོག་པ་དང་དུས་མཚུངས་འབྱུང་བཞིན་ཡོད་པ་དང། ལྷག་པར་དུ་ལས་ཐོག་སྲིད་འཛིན་ཝི་དོ་དོ་ཡི་བུ་རྒན་ཤོས་ཇིབ་རན་ར་ཀ་བུ་མིང་ར་ཀ་ནས་སྐུ་ཞབས་སུ་བི་ཡན་ཏོ་དང་མཉམ་དུ་སྲིད་འཛིན་གཞོན་པའི་གོ་གནས་འཛིན་རྒྱུར་འོས་བསྡུའི་ནང་ལ་ཞུགས་ཆེད་དུ་རྩ་ཁྲིམས་ཁྲིམས་ཁང་གིས་སྲིད་འཛིན་གཞོན་པའི་འོས་མིའི་ཉུང་མཐའི་ལོ་ཚད་བཞི་བཅུ་ལོན་དགོས་པ་དེར་དམིགས་བསལ་ཆག་ཡང་བཏང་པ་དང་དེ་བཞིན་ད་ཆ་སྐུ་ཞབས་སུ་བི་ཡན་ཏོ་ལ་འོས་བསྡུའི་རྒྱལ་ཁ་ཐོབ་པ་གཏན་འཁེལ་བ་ཡིན་ན། ཨིན་ཌོ་ནེ་ཤི་ཡའི་སྲིད་འཛིན་གྱི་ལས་ཁུངས་ནང་ལ་སླར་ཡང་ཝི་དོ་དོ་ཡི་ཁྱིམ་རྒྱུད་ཞིག་དང་ཁོང་གི་མཐུན་གྲོགས་ཤིག་གིས་གཞུང་འཛིན་ཡག་ཆགས་རྒྱུ་ཡིན་པ་བཅས་ལས་ལས་ཐོག་སྲིད་འཛིན་ཝི་དོ་དོ་རང་ཉིད་ལ་ཡང་ངོ་རྒོལ་དང་སྐྱོན་བརྗོད་ཤུགས་ཆེ་བྱེད་ཡ་ཞིག་ཆགས་ཡོད་འདུག། དེའི་ཐོག་ལ་ད་བར་གྲངས་བཤེར་བྱས་ཚར་བའི་འོས་ཤོག་གི་བརྒྱ་ཆ་ལྔ་བཅུ་ལྷག་ཐོབ་སྟེ་སྲིད་འཛིན་ལ་ཧ་ལམ་ངེས་རྒྱུ་ཡིན་པ་སྐུ་ཞབས Prabowo Subianto ནི་དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོར་མཇུག་སྒྲིལ་བྱུང་བའི་དེའི་སྐབས་ཀྱི་སྲིད་དབང་སྒེར་གཅོད་པ་སྲིད་འཛིན Suharto ཡི་གཞུང་འཛིན་སྐབས་སུ་དམག་དོན་བཀོད་འདོམས་པའི་གོ་གནས་འཛིན་མྱོང་ཡོད་པའི་འོག་ལ་ཁོང་གིས་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་བརྡལ་བཤིག་བཏང་བའི་ཉེས་འཛུགས་ཕོག་པར། ཁོང་ནི་ཨ་མི་རི་ཀའི་ནང་ལ་འཛུལ་རྒྱུར་བཀག་སྡོམ་བྱས་ཏེ་ཉེས་ཆད་འགེལ་བའི་མི་སྣ་ཞིག་ཡིན་པ་རེད། ཡང་དམག་སྤྱི་ཟུར་པ་ཁོང་གིས་ཁོང་ནས་ནག་ཉེས་གང་ཡང་བྱས་མེད་ཅེས་གསུང་གི་ཡོད་པ་རེད། དེ་དང་ཕྱོགས་མཚུངས་གཟའ་འཁོར་སྔོན་མའི་གཟའ་མཇུག་ཏུ་མཇུག་སྒྲིལ་བྱས་པའི་སྐབས་འདིའི་འོས་བསྡུའི་དྲིལ་བསྒྲགས་ཀྱི་སྐབས་སུ། ཁོང་གིས་རང་ཉིད་ལོ་རྒན་སྤོ་བོ་ལྔ་གྲོགས་པོ་ཞིག་གི་རྣམ་པ་སྟོན་པ་དང། ཁོང་དང་མཉམ་དུ་སྲིད་འཛིན་གཞོན་པ་ན་གཞོན་ཞིག་མཉམ་འཁྲིད་བྱས་ཏེ་ཁོང་ལ་འོས་བསྡུའི་རྒྱལ་ཁ་ཐོབ་པ་ཡིན་ན་ཁོང་གིས་སྲིད་འཛིན་གྱི་ལས་དུས་དང་པོའི་ནང་ལ་ལས་རིགས་ས་ཡ་ཉི་ཤུ་སྐོར་ཞིག་གསར་སྐྲུན་བྱ་རྒྱུ་ཡིན་ཞེས་ཁས་ལེན་གནང་སྟེ་ན་གཞོན་གཙོ་བོར་གྱུར་པའི་རྒྱ་ཆེའི་མང་ཚོགས་ཀྱི་བློ་བསྒྱུར་ཐབས་གནང་ཡོད་པ་རེད། ཨིན་ཀྲོ་ནི་ཤི་ཡ་ནང་ལ་ད་རེས་བྱས་པའི་སྲིད་འཛིན་གྱི་འོས་བསྡུའི་གྲུབ་འབྲས་ཁག་གཞུང་འབྲེལ་གྱི་ཐོག་ནས་སྤྱི་ཟླ་གསུམ་པའི་ཚེས་ཉི་ཤུ་ནང་ཚུན་དུ་གསལ་བསྒྲགས་བྱ་རྒྱུའི་ངང་སྒུག་བྱེད་ཀྱི་ཡོད་པ་དང། དེའི་རྗེས་སུ་སྲིད་འཛིན་གསར་པའི་ལས་འཁུར་དམ་བཅའ་དེ་བཞིན་ད་ལོའི་སྤྱི་ཟླ་བཅུ་བའི་ནང་ལ་བྱ་རྒྱུ་ཡིན་པ་རེད། གནས་ཚུལ་འདི་ཕྱོགས་བསྒྲིགས་དང་སྙན་སྒྲོན་ཞུ་མཁན་པད་མ་བདེ་ཆེན་ཡིན། VOA ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། རྒྱ་གར་གཞུང་གིས་ཁ་དན་ཚིག་ལ་མ་གནས་པར། རྒྱ་གར་གྱི་ཞིང་པའི་སྐྱིད་སྡུག་མི་འདྲ་བ་ཉིས་བརྒྱ་ལྷག་གིས་རྒྱ་གར་གཞུང་ལ་ངོ་རྒོལ་འགོ་འཛུགས་བྱས་པ་དེ་མཇུག་བསྡུ་ཐབས་ལ་གཞུང་གིས་ཞིང་པའི་འགོ་ཁྲིད་ལ་བཀའ་མོལ་གནང་ཡོད་ཀྱང་ལམ་ལྷོངས་མ་བྱུང་བར་ཞིང་པ་ཚོས་ངོ་རྒོལ་མུ་མཐུད་ནས་བྱས་པ་ཞིག་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་སྙན་སྒྲོན་གནང་གི་རེད།
བོད་ཀྱི་ཁྱིམ་མཚེས་རྒྱ་གར་དུ་ཡང་བསྐྱར་རྒྱ་གར་གཞུང་ལ་ཞིང་པའི་ངོ་རྒོལ་ཞིག་ལངས་འདུག། རྒྱ་གར་གཞུང་གིས་རྒྱ་གར་གྱི་སོ་ནམ་སྡེ་ཚན་གྱི་འཛིན་སྐྱོང་སྤེལ་གསུམ་གནང་སྟངས་ལ་བསྒྱུར་བཅོས་གཏང་ཐབས་གནང་པ་ཞིག་ནི་ཞིང་པའི་འཚོ་བ་ལ་གནོད་པོ་ཡོད་པ་ཞིང་པས་བརྗོད་ནས་དགུ་ནིང་ཉིས་སྟོང་ཉི་ཤུ་གཅིག་གི་ལོ་མཇུག་གི་བར་དུ་ལོ་གང་འཚར་གྱི་རིང་ཞིང་པའི་ངོ་རྒོལ་ཆེན་པོ་དང་དྲག་པོ་བྱུང་དུས་རྒྱ་གར་གཞུང་གིས་ཞིང་པའི་དགོས་འདུན་ཁག་ཅིག་སྐོང་རྒྱུ་ཞལ་བཞེས་གནང་ནས་ངོ་རྒོལ་དེ་འཇགས་པ་ཞིག་གནང་ཡོད་ན་ཡང། ད་ལྟའི་འདི་ཟླ་གཉིས་པའི་ཟླ་སྟོད་ལ་ཞིང་པ་དེ་ཚོ་དང་གཞུང་གི་བར་ལ་བཀའ་བསྡུར་བྱུང་བ་ཚོ་ཞིང་པའི་བློར་མ་བབས་པར་ཞིང་པའི་སྐྱིད་སྡུག་ཉིས་བརྒྱ་ལྷག་གིས་གཟའ་འཁོར་འདིར་ངོ་རྒོལ་འགོ་བཙུགས་ནས་དེ་རིང་ཉི་མ་བཞི་པ་ཆགས་པ་མ་ཚད་དེ་རིང་རྒྱ་གར་རྒྱལ་ཡོངས་སུ་ལས་མཚམས་བཞག་པའི་ངོ་རྒོལ་རྒྱ་ཁྱབ་དགོས་པར་ཞིང་པའི་སྐྱིད་སྡུག་ཁག་ཅིག་གིས་རྒྱུད་སྐུལ་བྱས་འདུག། རྒྱ་གར་གྱི་གཞུང་ཞབས་སོགས་ཀྱིས་ལྷག་པར་དུ་རྒྱལ་ས་ལྡི་ལིའི་ས་མཚམས་དེ་འདྲར་གཟེ་མ་ར་མགོ་དང་ཨར་འདམ་སོགས་ཀྱི་རྩིག་པ་བརྒྱབ་ཉེན་རྟོག་དཔུང་དམག་ཕོན་ཆེ་བཀྲམ་པ་མ་ཚད་ཉེན་རྟོག་པས་ངོ་རྒོལ་བ་ཚོ་ལ་འགྱིག་མདེའུ་འཕངས་མིག་ཆུ་འབབ་རྒྱུའི་རླངས་རྫས་གཏོར་བ་སོགས་ཀྱི་ངང་ལ་ད་ལན་གྱི་ཞིང་པའི་ངོ་རྒོལ་དེ་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་ལོགས་ལ་མ་ཐར་བར་བཀག་བཞིན་པ་རེད་འདུག།

ངོ་རྒོལ་འདི་པན་ཇབ་ཙམ་ནས་མ་རེད་རྒྱ་གར་རྒྱལ་ཡོངས་ནས་ཞིང་པའི་སྐྱིད་སྡུག་ཉིས་བརྒྱ་ནས་ཉིས་བརྒྱ་ལྔ་བཅུའི་བར་གྱིས་བྱེད་ཀྱི་ཡོད་རེད་ཟེར་ཨ། ངོ་རྒོལ་འདི་སྔོན་མ་དེ་ལས་ཆེ་བ་བྱུང་གི་རེད་སོགས་གསུངས་བཞག། ཞིང་པའི་ངོ་རྒོལ་འདི་བཀག་ཐབས་ལ་རྒྱ་གར་དབུས་གཞུང་གི་བློན་ཆེན་ཁ་ཤས་རང་བཏང་ནས་ཡང་བསྐྱར་མདང་དགོང་ཅན་དི་གྷར་ཞིང་པའི་དབུ་ཁྲིད་ཚོ་ལ་བཀའ་མོལ་གནང་འདུག་སྟེ་ཞིང་པ་ཚོ་འདོད་བློ་ཁེངས་པ་བཟོ་ཐུབ་མི་འདུག། ཞིང་པ་ཚོས་གསུངས་ཡས་ལ་ངོ་རྒོལ་སྔོན་མའི་སྐབས་རྒྱ་གར་གཞུང་གིས་ཞལ་བཞེས་གནང་པ་ཚོ་ནི་རྒྱ་གར་གཞུང་གིས་ཀར་ཀོར་གནང་བྱས་ལག་ལེན་བསྟར་གནང་མེད་པ་དང།

བདུན་ཕྲག་ཁ་ཤས་ཀྱི་ནང་དུ་རྒྱ་གར་རྒྱལ་ཡོངས་ཀྱི་འོས་བསྡུའི་ཉིན་མོ་སླེབས་ཀྱི་ཡོད་དུས་རྒྱ་གར་གྱི་ཞིང་པ་ཚོ་ནི་འོས་ཤོག་གི་འབྱུང་ཁུངས་ཆེན་པོ་ཡིན་པ་དང་ད་ལྟའི་དུས་ཚོད་འདི་ནི་ད་ནས་ཟླ་བ་ཁ་ཤས་ཀྱི་རིང་ཞིང་ལས་གནས་ཡོད་ཀྱི་ནམ་ཟླ་མིན་དུས་ཞིང་པ་ཚོས་གཟིམ་ས་དང་ཞལ་ལག་སྨན་བཅོས་སོགས་གང་ཐད་གྲ་སྒྲིག་ཞིབ་ཚགས་གནང་ནས་ཞིང་པའི་དགོས་འདུན་ཚོ་སྒྲུབ་དོན་ལ་ངོ་རྒོལ་དེ་ཡུན་རིང་པོ་སྤེལ་རྩིས་ཀྱི་གྲ་སྒྲིག་གནང་པ་ཞིག་ཡོད་པའི་སྟེང་ལ། རྒྱ་གར་གྱི་ཁ་གཏད་ཚོགས་པ་ཀོང་རེས་ཀྱིས་ད་ལོའི་འོས་བསྡུ་ཁོང་ཚོར་ཐོབ་པ་ཡིན་ན། ཞིང་པའི་སྟོན་ཐོག་ཆ་ཚང་ལ་ཚད་ཅིག་ནས་རིན་གོང་ཆག་ཡག་མེད་པའི་ཚད་བཟོ་རྒྱུ་དེ་ཞལ་བཞེས་གནང་ཆོག་སོགས་གསུང་གི་ཡོད་པ་རེད་འདུག་སྲིད་བློན་མོ་དིས་དབུ་ཁྲིད་པའི་རྒྱ་གར་གཞུང་གིས་ཞིང་པ་ཚོ་ལ་ཡང་བསྐྱར་ཐུག་ནས་བཀའ་མོལ་གནང་འཆར་འདུག།

ནམ་མཁའ་བསྟན་འཛིན་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། འབད་བརྩོན་བྱ་མིན་ལ་མ་ལྟོས་པར་རྒྱ་གར་གྱི་རྒྱལ་ས་ལྡི་ལི་གསར་པའི་ནང་མཁའ་རླུང་འབག་བཙོག་ཚབས་ཆེར་ཡོད་པ་དེར་འགྱུར་བ་ཕྱིན་མེད་པ་དེ་ཡིས་མཁའ་རླུང་འབག་བཙོག་རྐྱེན་འཕྲོད་བསྟེན་ལ་ཉེན་ཁ་བཟོས་པ་དེར་གཡོལ་རྒྱུར་ད་ལྟ་ཉུང་ཤས་ཡིན་ནའང་མང་པོ་ཞིག་ཡུལ་གྱི་ནུབ་ཕྱོགས་མཚོ་ཁའི་གྲོང་ཁྱེར་གོ་བ་ལ་གནས་སྤོས་བྱེད་ཀྱི་ཡོད་པ་དེ་ཡིས་འབག་བཙོག་གི་གནས་སྤོ་བར་བརྗོད་པའི་མི་མང་པོ་འགྲོ་བཞིན་ཡོད་པ་རེད་འདུག། དེ་ཡང་འདི་གའི་གསར་འགོད་པ་ཨན་ཇི་ན་པ་ཤིར་ཇཱ་ཡིས་རྒྱལ་ས་ལྡི་ལི་ནས་ཐོན་རྒྱུའི་ཐག་གཅོད་བྱས་པའི་ཁྱིམ་ཚང་གཉིས་ལ་སྣེ་ཁྲིད་གནང་བའི་ནང་གྲོང་ཁྱེར་ལྡི་ལིའི་མཁའ་རླུང་འབག་བཙོག་དེ་ཡིས་སྐབས་དེར་ཁོང་གི་ལོ་ན་གསུམ་ཡིན་པའི་བུ་མོ་ནད་པ་བཟོ་གི་ཡོད་པར་སོང Prashant Kalra ལོ་ལྔ་གོང་ལྡི་ལི་ནས་ནུབ་ཕྱོགས་མཚོ་ཁའི་གྲོང་ཁྱེར Goa ལ་གནས་སྤོས་གནང་ཡོད་པ་དང་དེའི་གོང Kalra ལྡི་ལིའི་ཉེ་འདབས Gurugram ནང་གནས་སྡོད་གནང་གི་ཡོད་པ་རེད་འདུག། ངའི་བུ་མོ་ལྡི་ལི་ས་ཁུལ་ནང་དབུགས་གཏོང་ལེན་ཐུབ་ཀྱི་མེད་པ་དང་མཚན་མོ་རྟག་པར་ཉལ་དུས་དམིགས་བསལ་གྱི་འཕྲོད་བསྟེན་འཕྲུལ་ཆས་དགོས་མཁོ་ཡོད་པར་སོང་དེ་ཡིས་ང་ཚོར་གདམ་ཀ་གཞན་མེད་པ་ར་སྤྲོད་བྱུང་ཅེས་ཁཱལ་རཱ་ཡིས་འགྲེལ་བརྗོད་གནང་གི་ཡོད་པ་རེད། ཁཱལ་རཱ་ནི་ད་ལྟ་ཉུང་ཤས་ཁྲོད་ཡིན་པ་དང་འོན་ཀྱང་དགུན་དུས་རྟག་པར་མཁའ་རླུང་འབག་བཙོག་ཡོད་པ་དེ་གཙང་མ་བཟོ་རྒྱུར་ལོ་ངོ་བཅུ་ཕྲག་གཉིས་རིང་གི་འབད་བརྩོན་ཁག་དོན་འཁྱོལ་མ་བྱུང་བ་དེ་ཡིས།

བུ་མོའི་དབུགས་གཏོང་ལེན་བྱ་རྒྱུ་དང་དམིགས་བསལ་གྱི་འཕྲུལ་ཆས་བེད་སྤྱོད་བྱེད་དགོས་བྱུང་བའི་སྐབས་དེ་ནི་མཁའ་རླུང་གི་གནད་དོན་ཡིན་པ་ང་ཚོས་ཤེས་རྟོགས་བྱུང། བདུན་ཕྲག་ཁ་ཤས་རིང་གི་དུས་ཐུང་གུང་གསེང་ཆེད་ང་ཚོ་འདིར་ཡོང་བ་ཡིན། སྐབས་དེ་དུས་གློ་བརྒྱབ་རྒྱུ་ཆ་ཚང་མེད་པ་ཆགས་སོང། དེ་དུས་ང་ཚོས་ལྡི་ལི་ནས་ཐོན་དགོས་ཡོད་པ་ཐག་གཅོད་བྱས་ཡོད་པའི་སྐོར་སཱ་ལིལ་པ་ཝ་ཡིས་འགྲེལ་བརྗོད་གནང་གི་ཡོད་པ་རེད།

འདི་ནི་འཕྲོད་བསྟེན་གྱི་དཀའ་ངལ་ཆེན་པོ་ཞིག་ཡིན་པ་དང་གང་ཡིན་བརྗོད་ན་གྲོང་ཁྱེར་འདིའི་ནང་ད་ཆ་མཁའ་རླུང་འབག་བཙོག་གི་དུས་ཡུན་རིང་དུ་ཕྱིན་པ་དང་འབག་བཙོག་ཆེན་པོ་ཡོད་པའི་ས་ཁུལ་ནང་དུས་ཡུན་རིང་པོ་བསྡད་པ་ཡིན་ན་དེ་ཡིས་ཚང་མའི་འཕྲོད་བསྟེན་ལ་གནོད་སྐྱོན་ཡོང་རྒྱུ་གསལ་པོ་ཡིན་པའི་སྐོར་ཨེམ་རྗེ་སུ་རན་ཇིཏ་ཅ་ཊར་ཇི་ཡིས་འགྲེལ་བརྗོད་གནང་གི་ཡོད་པ་རེད། ལྡི་ལི་མཁའ་རླུང་འབག་བཙོག་ནས་ཐོན་རྒྱུའི་ཐབས་ཤེས་གནང་མཁན་གྲོང་ཁྱེར་དེ་རང་གི་སྡོད་ཁྱིམ་ཡིན་པ་བརྗོད་མཁན་ཚོར་ལས་སླ་པོ་ཞིག་མིན་པ་རེད།

ཡང་ཚོང་པ་ཡིན་པ Prashant Kalra ཡིས་གྲོགས་པོ་རྣམས་བཞག་ནས་ཐོན་རྒྱུ་དེ་ཧ་ཅང་ཁག་པོ་བྱུང་ཡིན་ནའི་སྟབས་ལེགས་པ་ཞིག་ལ་ངའི་པ་ལགས་དང་ངའི་ཨ་ཅག་དེ་བཞིན་ནང་མི་ཕལ་ཆེ་བ་ང་ཚོ་མཉམ་གནས་སྤོས་བྱས་ཡོད་པ་དང་སྤྱི་ཚོགས་ཀྱི་ཆ་ནས་དེ་ནི་གོམས་འདྲིས་བྱ་རྒྱུ་ཡིན་པ་དང་གོ་བ་དེ་ཕྲན་བུ་ས་ཆ་མི་འདྲ་བ་ཡིན་པར་སོང་རིག་གཞུང་གི་ཆ་ནས་ཡང་གོམས་འདྲིས་བྱེད་དགོས་ཡོད་པའི་སྐོར Kalra ཡིས་འགྲེལ་བརྗོད་གནང་གི་ཡོད་པ་རེད། འོན་ཀྱང་ཁལ་ར་ཡིས་མུ་མཐུད་འགྲེལ་བརྗོད་གནང་ཡ་ལ་མི་ཚེ་དལ་པོའི་ངང་སྐྱེལ་བཞིན་པའི་འདོད་པའི་ཚོར་བ་ཞིག་སྤྲད་ཡོད་པའི་སྐོར་ཚོང་པ་ཁལ་ར་ཡིས་གསུངས་འདུག་འགྲུལ་འཁོར་དང་འགྲིམ་འགྲུལ་དེ་ཙམ་དུ་ཆ་མེད་པ་དང་ཡངས་ཤིང་རྒྱ་ཆེ་བ་དང་སྔོ་ལྗང་ཡོད་པ་མ་ཟད་མཚོ་ཁ་ཡོད་པ་དེ་ཡིས་མི་རྣམས་དགའ་སྐྱིད་བཟོ་གི་ཡོད་པའི་སྐོར་ཁལ་ར་ཡིས་འགྲེལ་བརྗོད་གནང་གི་ཡོད་པ་རེད། ས་ཕྱོགས་མི་འདྲ་བ་ནས་ལས་ཀ་བྱེད་ཆོག་རྒྱུའི་སྟབས་བདེ་གི་གོ་སྐབས་སྤྲད་པས་ཏོག་དབྱིབས་ནད་དུག་གི་ཡོངས་ཁྱབ་རིམས་ནད་ནས་བཟུང་ལྡི་ལི་ནས་ཐོན་མཁན་གྱི་གྲངས་འབོར་ཇེ་མང་དུ་ཕྱིན་ཡོད་པ་རེད་འདུག། When I moved to Goa, I

ཨ་མི་རི་ཀའི་གཞུང་གི་དགོངས་ཚུལ་གླེང་བའི་གླེང་བརྗོད་དེ་ད་ལྟ་ཁོ་བོ་བསྟན་འཛིན་ལྷུན་གྲུབ་ཀྱིས་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་གི་ཡིན། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ནས་ད་ལྟ་བར་རྒྱལ་ཁབ་གཞན་ནང་བཙན་ཉར་བྱས་པའི་ཨ་རི་བ་བཞི་བཅུ་ཞེ་ལྔ་ཙམ་ཨ་མི་རི་ཀ་གཞུང་ནས་ཚུར་ལེན་ཐུབ་ཡོད་པ་དང། དེ་དག་ཁོངས་སུ་སྤྱི་ཟླ་བཅུ་གཅིག་པའི་ནང་བེ་ནེ་ཛོ་ལ་གྱི་སྲིད་གཞུང་གིས་ནོར་འཁྲུལ་བཏང་བའི་ཐོག་ནས་བཙན་ཉར་བྱས་པའི་ཨ་རི་བ་དྲུག་ཚུར་ལེན་ཐུབ་ཡོད་ཅེས་ཝུའུ་ཀྲོའུ་ཝིལ་སོན་ཉམས་ཞིབ་ཁང་དུ་བཙན་ཉར་བྱས་པའི་མི་སྣ་གློད་གྲོལ་གྱི་གནད་དོན་ཐད་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་སྐུ་ཞབས Antony Blinken གྱིས་གསུང་བཤད་ཞིག་གནང་ཡོད་པ་དེའི་སྐབས་འགྲེལ་བརྗོད་གནང་ཡོད་པ་རེད། འོན་ཀྱང་ཁོང་གིས། ད་དུང་ཨ་རི་བ་བཙན་ཉར་འོག་ཡོད་པའི་ཐོ་གཞུང་དེ་རིང་པོ་ལྷག་ཡོད་ཅེས་གསུངས་པ་དང་ཆབས་ཅིག་དེ་དག་ཁོངས་སུ་ཕོལ་ཝུའུ་ལན་དང། ཨི་ཝེན་གོ་ཀོབ་ཤི་གཉིས་ཨུ་རུ་སུས་ནོར་འཁྲུལ་ཐོག་ནས་བཙན་ཉར་འོག་བཙུད་བཞིན་ཡོད་པ་རེད། ཨ་མི་རི་ཀའི་སྲིད་གཞུང་ནས་ཁོ་ཚོ་གློད་གྲོལ་ཡོང་རྒྱུར་འབད་བརྩོན་ཅི་ཆེ་བྱེད་བཞིན་ཡོད་པ་མ་ཟད། ད་ལྟ་གྷ་ཛ་མངའ་ཁུལ་ནང་ཨ་རི་བ་བཙན་ཉར་བྱེད་བཞིན་ཡོད་པ་དེ་དག་ཀྱང་གློད་གྲོལ་ཡོང་རྒྱུར་འབད་བརྩོན་གང་ཡོད་བྱེད་བཞིན་ཡོད་ལ། ཁོ་ཚོའི་ནང་མི་ཚོས་ཁོ་ཚོའི་གནས་སྟངས་ག་འདྲ་ཞིག་ཡོད་མེད་སོགས་ཀྱི་ཐོག་སེམས་ཁྲལ་ཤུགས་ཆེ་བཟོ་བཞིན་ཡོད་པ་རེད། བློ་ཕམ་བྱེད་དགོས་པ་ཞིག་ལ། བཙན་ཁྲིད་བྱེད་མཁན་སྲིད་གཞུང་དང། སྲིད་གཞུང་མ་ཡིན་པའི་བྱེ་བྲག་དེ་རིགས་ཀྱིས་ཆབ་སྲིད་ཀྱི་གནད་དོན་དང་དེ་མིན་གྱི་གནད་དོན་ལ་གཞི་བཞག་སྟེ་དེང་སྐབས་དེ་ལྟར་གང་བྱུང་དུ་བྱེད་བཞིན་ཡོད་པ་རེད་ཅེས་དང་ཡང་དེའི་ཐོག་ཕྱི་སྲིད་དྲུང་ཆེ་ཁོང་གིས། བྱེད་སྟངས་འདི་དག་གིས་འགྲུལ་བཞུད་བྱེད་མཁན་དང། ཚོང་འབྲེལ་དུ་འགྲོ་མཁན། ཕྱི་ཕྱོགས་སུ་སྡོད་མཁན་སོགས་ཀྱི་ཐོག་ལ་གང་ཅིའི་ཉེན་ཚབས་བཟོ་བཞིན་ཡོད་པ་དང། དེ་ནི་ཁོ་ཚོའི་མིའི་ཐོབ་ཐང་དང་རྒྱལ་སྤྱིའི་ཁྲིམས་ལུགས་དང་རྒྱབ་འགལ་བྱས་པ་ཞིག་ཆགས་ཀྱི་ཡོད་ལ། དེ་ནི་རྒྱལ་ཁབ་ཀྱི་བདག་དབང་དང་འགྲོ་བ་མིའི་གཞི་རྩའི་གནས་བབ་ལ་རྩིས་མེད་རྡོག་རོལ་བཏང་བ་ཞིག་རེད་ཅེས་གསུངས་ཡོད་པ་རེད། ཕྱི་སྲིད་དྲུང་ཆེ་སྐུ་ཞབས Antony Blinken གྱིས་ཨ་མི་རི་ཀའི་གཞུང་གི་གལ་གནད་གཙོ་བོ་ཆེ་ཤོས་དེ་ནི་རང་ཉིད་ཀྱི་མི་སེར་བཙན་ཉར་འོག་ཡོད་པ་དེ་དག་རང་ཡུལ་དུ་སྲུང་སྐྱོབ་ཏུ་ཁྲིད་ཡོང་རྒྱུ་དེ་ཡིན་པ་རེད། དེར་བརྟེན།

མ་འོངས་པར་བཙན
ཁྲིད་དེ་ལྟར་མ་ཡོང་བའི་ཆེད་དུ་རྒྱལ་སྤྱིའི་སྤྱི་ཚོགས་ནས་མཉམ་ལས་བྱས་པའི་ཐོག་ནས་སྲུང་སྐྱོབ་བྱེད་དགོས། དེ་ལྟར་མི་གང་བྱུང་བཙན་ཁྲིད་བྱེད་རྒྱུ་མེད་པར། ད་ལྟ་ཡོ་རོབ་མཐུན་ཕྱོགས་ཀྱི་ཡུལ་གྲུ་དང་དེ་མིན་འཛམ་གླིང་ནང་གི་ཡུལ་གྲུ་བདུན་ཅུ་དོན་བཞི་ཙམ་གྱིས་མཉམ་ལས་བྱས་ཏེ་གྲོས་མཐུན་ལ་མིང་རྟགས་བཀོད་ཡོད། ང་ཚོ་ཨ་མི་རི་ཀའི་སྲིད་གཞུང་ནས་ཀྱང་དེ་ལྟར་མིང་རྟགས་བཀོད་ཡོད་པ་དེར་སྤོབས་པ་བྱེད་ཆོག་པ་ཞིག་ཡིན་ཅེས་དང་ཡང་དེའི་ཐོག་ཕྱི་སྲིད་དྲུང་ཆེ་ཁོང་གིས། ང་ཚོ་མཉམ་ལས་བྱས་པའི་ཐོག་ནས་བརྡ་ལན་གསལ་པོ་ཞིག་བཏང་སྟེ། གཞན་གྱིས་འདོད་པ་བཞིན་ང་ཚོའི་མི་སེར་ཚོ་ཡན་དེའི་འགྲིག་ཡ་མ་རེད་ལ།

USA། ཡིན། དེ་དོན་ང་ཚོའི་གོང་གི་ཁ་བྱང་ཐོག་འབྲེལ་བ་གནང་རྒྱུ་ཡོད། ཡང་ང་ཚོའི་གློག་འཕྲིན་གྱི་ཁ་བྱང་ནི། tibetanservice@voanews dot com། དེ་དོན་རྣམ་པ་ཚོས་དགོངས་འཇགས་གནང་རོགས་གནང། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི VOA ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། ད་ད་རིང་གི་ལས་རིམ་ཡོངས་སུ་མཇུག་སྒྲིལ་མ་ཞུས་གོང་དུ་འཛམ་གླིང་གི་གསར་འགྱུར་སྙིང་བསྡུས་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན།

ཧྥ་རན་སི་གི་མཐུན་ཕྱོགས་རྒྱལ་ཁབ་ཚང་མ་དང་མཉམ་དུ་ཡུཀ་རེན་དང་དེའི་མི་མང་ཚོ་ལ་ཕུགས་རྒྱང་རིང་པོར་རྒྱབ་སྐྱོར་དེ་དག་གཡོ་བ་མེད་པར་མུ་མཐུད་གནང་རྒྱུ་ཡིན་ཞེས་ཁས་ལེན་གནང་ཡོད་པ་རེད།
ཀོ་རི་ཡའི་དབུས་གསར་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན་བྱང་ཀོ་རི་ཡའི་འགོ་ཁྲིད་ཀིམ་ཇོང་ཨུན་གྱི་གཅུང་མོ་ཀིམ་ཡོ་ཇོང་གིས་མ་འོངས་པར་བྱང་ཀོ་རི་ཡ་དང་ཉི་ཧོང་གཉིས་བར་འབྲེལ་ལམ་བཟང་དུ་གཏོང་རྒྱུའི་རེ་བ་ཡོད་ལུགས་བརྗོད་པ་དང་འབྲེལ་ཉིན་གཅིག་ཉི་ཧོང་གི་སྲིད་བློན་ཧྥུ་མིའོ་ཀི་ཤི་ཏཱ་བྱང་ཀོ་རི་ཡ་ལ་འཚམས་འདྲིར་བསྐྱོད་འཆར་ཡོད་པའི་འགྲེལ་བརྗོད་ཀྱང་བྱས་ཡོད་པ་རེད། ཉེ་ཆར་ཐའེ་ཝན་གྱི་མདུན་ཕྱོགས་མཚོ་ཁར་རྒྱ་ནག་གི་མགྱོགས་རྒྱུག་ཀོ་གྲུ་གཉིས་ཐའེ་ཝན་གྱི་མཚོ་ཁར་མཚོ་ཁའི་སྐོར་སྲུང་གྲུ་གཟིངས་ཀྱི་ཉེ་འཁྲིས་སུ་འབྱོར་པའི་སྐབས་དེ་ལ་རྒྱ་མིའི་གྲུ་གཟིངས་དེ་མགོ་རྟིང་ལོག་སྟེ་རྒྱ་མི་གྲུ་པ་མི་བཞི་སྲོག་སྐྱོན་བྱུང་ཡོད་པ་རེད།